དེ་འདྲའི་ཕྱིར་ང་རང་ཚོ་འཁྱམས། དེ་ཡང་འཁྱམས་པའི་གནས་སྐབས་སུ་སྡུག་བསྔལ་དཔག་ཏུ་མེད་པ་ཞིག་མྱོང། ད་དུང་ང་རང་ཚོ་སྡུག་བསྔལ་གྱི་ད་གྱོན་རེ་མ་བྱས་མྱོང་བས་དང་དུ་དེ་ཡང་འདིའི་བར་དུ་ན་ཁོ་ངོས་མ་བཟུང། རེད་པ། ངོས་མ་བཟུང་ངོས་བཟུང་མ་ཐུབ་པ་ལེ་ལན་འདི་རེད། ད་དེ་ཡིན་ཙང་ད་ལན་ང་རང་ཚོ་དེ་འདྲའི་ཅིག། ཕྱི་ནང་གི་མཐུན་རྐྱེན་དང་ཆ་ཚང་ཚང་ལྷག་པར་དུ་ཅིག་ག་རེ་ཕྱིའི་མཐུན་རྐྱེན། ཅིག། དང། ནང་གི་མཐུན་རྐྱེན་རེ་བ་དང། ཕྱིའི་མཐུན་རྐྱེན་དལ་འབྱོར་གྱི་ལུས་རྟེན་འདི་འདྲའི་ཐོབ། ནང་གི་མཐུན་རྐྱེན་ནང་སོ་སོའི་ངོས་ནས་ཀྱང་ཆོས་ལ་ཡིད་ཆེས་ཡོད་དགོས་པ་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་ལ་ཡིད་ཆེས་ཡོད་དགོས་པ་དེ་དང་མཇལ་བ། ཨན་དག་ན་ཞིག་དེ་འདྲ་བའི་ཐེག་པ་ཆེན་པོའི་ད་ཅིག་བློ་སྦྱོང་གི་གདམས་ངག་སྟོན་མཁན་དེ་འདྲའི་སངས་རྒྱས་དངོས་དེ་མོ་བླ་མ་དེ་འདྲ་མཇལ་བའི་སྐབས་དེ་ལ་ད་ལྟ་ནི་ག་རེ་ཟེར་ན་ཅིག་རང་གཅེས་པར་འཛིན་པའི་གཅེས་འཛིན་དེ་ད་ཅིག་ལེ་ལན་ཐམས་ཅད་ཀྱི་རྩ་བ་ཡིན་པ་ཅིག་ངེས་པར་དུ་ངོས་བཟུང་ཐུབ་པ་ཅིག་དགོས་རེད་ཟེར་བ། ད་འདི་ངོས་བཟུང་མ་ཐུབ་ན་ཨ་ནི་ཕལ་ཆེར་ཚེ་ཕྱི་མ་ཕན་ཆད་ཕལ་ཆེར་ངོས་བཟུང་ཐུབ་མ་རེད་གང་ཟེར་ཆ་རྐྱེན་དེ་འདྲ་ཡོད་མ་རེད་བ། དེ་འདྲའི་ངོས་བཟུང་ཡག་གི་ཆ་རྐྱེན་ཡོད་མ་རེད། ད་ནི་ང་རང་ཚོ་ཕལ་ཆེར་ཆ་རྐྱེན་དེ་གི་ཚེ་ཡོད་བས་ནས་ངོས་བཟུང་ཐུབ་ཡག་དཀའ་ལས་ཁག་པོ་འདུག་བ། ད་ཅིག་ལུས་རྟེན་གཞན་དག་རེ་ལེན། རེད་བ། ངན་སོང་གི་ལུས་རྟེན་ལྟ་བུ། དཔེར་ན་དུད་འགྲོའི་ལུས་རྟེན་ལྟ་བུ་ལེན་ད་ཡོད་མ་རེད། ད་རང་གཅེས་འཛིན་ཟེར་དེ་ག་རེ་ཡིན་མ་ཅིག་ཡག་པོ་ཡིན་པ་དང་སྡུག་ཡིན་པ་དང་ད་སོ་སོ་ཕལ་ཆེར་ཕལ་ཆེ་བ་རེད་དེ་དེ་སོ་སོའི་ཕལ་ཆེར་ཅིག་ཡིད་ཆེས་བྱེད་ས་བློས་འགེལ་བྱེད་ས་རེད་ཅིག་ངོས་བཟུང་འདུག་བ། དཔེར་ན་འཇིག་རྟེན་ཕལ་པ་དེ་ཚོས་རང་བྱིན་ཟིན་མེད་ན་ག་རེ་རེད། འཚོ་བ་མ་འཁྱོལ་བ་རེད་བྱེད་ཀྱི་འདུག་བ། ད་སོ་སོའི་ཁྱིམ་ཚང་དེ་བློས་བཏང་བཞིན་ད་གཅིག་པུ་ལ་བཟི་དོང་ད་གང་ཟེར་ན་གཅིག་པུ་བོར་བ་ཚོ་དེ་རང་གཅེས་འཛིན་ལ་སར་སྐྱབས་དང་མགོན་ལྟ་བུ་ཞིག་བྱེད་ཅིག་ད་ཁོ་ལ་མ་བསྟེན་ཁོ་གཅིག་ང་རང་ཚོ་འཚོ་བ་མ་འཁྱོལ་བ་ལྟ་བུ་ཞིག་འདུག་བ་དཔེར་ན་ཁྱིམ་ཚང་ལྟ་བུ་ཞིག་ནི་རེད་བ། རང་གཅེས་པར་འཛིན་པའི་གཅེས་འཛིན་མ་བསྟེན་ཁོ་ཚོ་འཚོ་བ་འཁྱོལ་གི་མ་རེད། གང་ཟེར་ད་ཁོ་སོ་སོའི་ཁྱིམ་ཚང་དེ་སྐྱོང་ཡག་ཆེད་དུ་ག་རེ་ནས་བྱེད་དགོས་འདུག་བ་ཞེ་ད་ཁྱིམ་ཚང་བསམ་བཏང་གི་མ་རེད་ད་འདི་རེད་དེ་ཡིན་ད་ད་ནི་ང་རང་ཚོ་ད། ཅིག། ཧ་ལས་པའི་ཆ་རྐྱེན་ཡག་པོ་ཆགས་བསྡད་ཡོད་ཟེར་ཏེ། ཡང་ནས་ཡང་ནས་བསམ་བཏང་ར་ཡང་ནས་ཡང་བསམ་བཏང་ཨང་ཁོ། ཅིག། སྐྱོན་ཐམས་ཅད་ཀྱི་གཞི་རྩ་མཐར་ཐུག་རེད་བ་ཁོ་ཡིན་པ་ཅིག་ཨང་ངོས་བཟུང་ངོས་བཟུང་ནས་ཨ་ནི་ག་རེ་ཟེར་ན་ཨང་ཞིག་དེ་ལས་ཐག་པོ་རེད་ཅེས་ས་ཏག་ཏག་ཁ་སང་སྤྱོད་འཇུག་ཚིག་དེ་ཡག་པོ་ཞིག་འདུག་བ་འཕགས་པ་ཞི་བ་ལྷས་གསུངས་རེད་པ། ཁྱོད་ཀྱིས་ཁོ་བོ་གར་བརླག་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ། ད། ཅིག། ཁྱེད་རང་གིས་ང་དཔེ་མགོ་སྐོར་བཏང་ནས་ང་དཔེ་ཅིག། ཅིག། སྡུག་ལ་ཕར་འཇུག་ཡག་གི་དུས་ཚོད་དེ། ད་སྔ་མོ་རེད་དང། རེད་པ། ད་འདི་ཡན་ཆད་དུས་ཚོད་དེ་རེད། ད་ད་རེས་ཁྱེད་རང་ང་དཔེ་མགོ་སྐོར་བཏང་ནས་ང་སྡུག་ཏུ་བཅུག་ཡའི་དུས་ཚོད་ད་ཡོལ་ཚར་རེད། རྒྱུ་མཚན་གང་ཟེར་ན་ད་ངས་ཁྱེད་རང་སྐྱོན་དུ་མཐོང་སོང་ཟེར་བ། འོ་དེ་གསུངས་པ་རེད་སྔོན་གྱི་དུས་དེ་གཞན་ཡིན་ཏེ། ངས་ཁྱོད་ངས་ཁྱོད་མཐོང་ད་ཁྱོད་གང་དུ་འགྲོ། ད་ངས་ཁྱོད་ཀྱིས་ང་སྔོན། མ་ད་ལྟ་བར་དུ་ཨན་ཅིག་མགོ་སྐོར་བཏང་ཨན་སྡུག་ཏུ་བཅུག་དཀའ་ངལ་མང་པོ་ཞིག་འཕྲད་ཡ་ཆེ་ཞེ་ནས་ད་ངས་ཁྱེད་རང་གི་ཅིག་ང་རང་སྡུག་ཏུ་བཅུག་ཡ་དང་ཨན་ཅིག་དེ་ཧ་གོ་སོང་ཟེར་ངས་ཁྱོད་ངས་མཐོང་ད་ཁྱོད་ད་ཁྱོད་ག་པར་འགྲོ་གི་ཡིན་ཟེར་རང་གཅེས་པའི་གཅེས་འཛིན་ཁྱོད་རེ་བ་གང་དུ་འགྲོ་ཟེར་ད་ཁྱོད་ཀྱི་དྲེགས་པ་ཀུན་ཞིག་ད་ཁྱེད་རང་གི་དྲེགས་པ་ཟེར་ནས་མི་འདུག་རང་གཅེས་འཛིན་ཁྱེད་རང་གི་ནུས་པ་ཞོར་རེ་བ་དེ་མེད་པ་བཟོ་གི་ཡིན་ཟེར་རེ་བ་མེད་པ་བཟོ་གི་ཡིན་ཟེར་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ་ཟེར་བདག་གིས་གཞན་ལ་ཁྱོད་བཙོང་གིས་ད་རང་གཅེས་པར་འཛིན་པའི་གཅེས་འཛིན་ཁྱེད་རང

ང་མགོ་སྐོར་བཏང། ང་དང་མདོ་དོན་ག་རེ་མགོ་སྐོར་བསླུ་བྲིད་ཞེ་པོ་བྱས་ཏེ་ང་དཔེ་འདི་འདྲའི་དཀའ་ངལ་གང་ལ་ཅིག་ཁྲིད་བཅུག་པ་དེ་ཁྱེད་རང་གི་ནོར་འཁྲུལ་རེད་ད་ཁྱེད་རང་གིས་ཅིག་ག་རེ་བྱེད་དགོས་རེད་ཟེར་ན་ང་ལ་མི་ཤག་སྡོམ་བྱེད་དགོས་རེད་ཟེར་བ། ངོ་སྐྱོ་བར་མ་སེམས་ཞོ་ཤ་ཕུལ། གལ་ཏེ་འབངས་མོས་འགྱུར་ནས་ཁྱོད་ད་འགན་དེ་ང་རང་ཚོ་ད་འདི་ཆ་རྐྱེན་དོན་འགྲུལ་ཡོད་པའི་སྐབས་འདི་ལ་ཡང་ཁོ་སྐྱོན་འདུག་ངོས་འཛིན་པ་མ་བྱེད་བྱས། ཁོ་ག་རེ་ཟེར་ན་ཅིག་ང་རང་ཚོ་ཅིག་སྡུག་བསྔལ་ཀུན་གྱི་འབྱུང་རྩ་རེད་འདུག་ཁོ་ཡིན་པ་རང་མ་འཕྲོད་ཅིག་ངོས་འཛིན་བྱེད་མ་ཐུབ་བག་མེད་ཅིག་ད་འདི་ནང་བཞིན་ང་རང་ཚོ་ད་འདི་གནས་སྟངས་འདྲ་པོ་ཞིག་བསྡད་བསྡད་པ་ཡིན་ན།

དམྱལ་བའི་སྲུང་མ་རྣམས་ལ་བྱིན་གྱི་རེད་རྒྱུ་འདི་ན་རང་གཅེས་པ་གཅེས་འཛིན་དབང་གིས་ལས་ངན་པ་བསགས་ཞེས་པ་རེད་བ། དེའི་དབང་གིས་ཚེ་ཕྱི་མ་ང་རང་ཚོ་ག་བར་སྐྱེས་ཤེས་དགོས། ངན་སོང་གསུམ་ལ་མ་སྐྱེས་ཞེས་པ་རེད་བྱས་ཙང་ད། དེ་རེད་བ། ད་ང་ཚོ་སུ་མགྱོགས་ལྟ་ཡ་རེད་ཁོ་མགྱོགས་ན་ང་ཚོ་མགྱོགས་ལྟ་ཡ་རེད་དོ་བ། ཁོས་ང་ཚོ་བེད་སྤྱད་ཀི་དམྱལ་བའི་སྲུང་མ་ལ་ང་བཙོང་རོགས་ཡོད་ན་ང་རང་ཚོ་ཁོ་སེམས་ཅན་ལ་ཕར་བཙོང་ཡོད་ན་དེ་ང་ཚོ་སུ་མགྱོགས་ལྟ་ཡ་རེད། རེད་བ། ད་དེ་དངོས་འབྲེལ་རེད་སུ་མགྱོགས་ལྟ་དགོས་བ་ཆགས་ཀི་འདུག་བ། དེ་མེད་ཚེ་ཡོང་གི་མ་རེད་ད་ངན་སོང་གསུམ་ལ་ང་ཚོ་སུ་ཞིག་སྐྱེ་འདོད་ཀྱི་མ་རེད་བ།

ཁོ་བོ་བྱིན་པས་ཡུན་རིང་སྡུག། ཁོ་བོ་བྱིན་པས་ཡུན་རིང་སྡུག་བསྔལ་བྱུང་སོང། ད་ནི་ཁོན་རྣམས་དྲན་བྱས་ཏེ། འོ་དེ་རེད། ད་ནི་ག་རེ་ཟེར་ན། ཅིག་རང་གཅེས་པར་འཛིན་པའི་གཅེས་འཛིན་ཁྱེད་རང་གིས་ང་ལ་དཔེ་ཅིག། ཨང་དཀའ་ངལ་སྤྲད་པས་ད་འཁོན་འཛིན་བཟུང་བ་རེད་པས། ཁོན་རྣམས་དྲན་བྱས་ཏེ། ཁྱོད་ཀྱི་རང་དོན་སེམས་པ་གཞོམ། འོ་དེ་རེད། ད་ཁྱོད་ཀྱི་རང་དོན་སེམས་པ་གཞོམ། འོ་དེ་རེད། ད། རང་གཅེས་པར་འཛིན་པའི་གཅེས་འཛིན་གྱིས། འཁོན་འདི་འཁོན་འདི་དྲན་པར་བྱས་ཏེ། ཁྱོད་ཀྱིས་ཟེར་དུས་ང་ལ། ང་ཚོ་ནི་ཉམས་ལེན་པ་གཅིག་ཡིན་རང་ཉིད་ཀྱི་རེད་བ་བློ་སྦྱོང་ཉམས་ལེན་བྱེད་མཁན་རང་ཉིད་ཀྱི། རང་དོན་གྱི་སེམས་པ་འདི་ཕར་གཞོམ་པ་བྱེད་དགོས་རེད་རང་གཅེས་པ་གཅེས་འཛིན་འདི་གཞོམ་པ་གཅིག་རེད་ད་ང་ཚོ་རེ་ཟུང་ང་ཚོ་འཁོན་འཛིན་བྱས་ཁོ་ལ་བྱས་རེད་འདུག་ང་ཚོ་སོ་སོར་ད་ལྟ་བཀྲ་མ་ཤིས་པ་ད་དོན་མི་འགྲུབ་པ་ཅིག་ཆ་ཚང་ཁོས་བཟོས་འདུག་བ་གཞན་ལ་སུ་ཞིག་ཁ་བྲལ་ཟིན་མི་འགྲོ་བ་ཆ་ཚང་ད་འཁོན་འཛིན་བྱས་ཟིན་མ་གནང་བ་ཞིག་གོ་དགོས་ཟེར་རེད་ད་འདྲི་ཟེར་རེད་བ་ད་འདི་ཁ་སང་སྤྱོད་འཇུག་ཚིག་འདི་ཡག་པོ་ཤེས་ཀྱི་འདུག་འདི་ཚིག་འདི་བློ་ལ་ཡག་པོ་ཡོད་ནི་རེད་བ་ཁྱོད་ཀྱིས་ཁོ་བོ་གང་བརླག་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ་ངས་ཁྱོད་ད་ངས་མཐོང་ད་ཁྱོད་གང་དུ་འགྲོ་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ། བདག་གིས་གཞན་ལ་ཁྱོད་བཙོང་གིས་སྐྱོ་བར་མ་སེམས་ཞོ་ཤ་ཕུལ། གལ་ཏེ་བག་མེད་གྱུར་ནས་ཁྱོད་སེམས་ཅན་རྣམས་ལ་མ་བྱིན་ན་ཁྱོད་ཀྱིས་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་བྱིན་དུ་ངེས། གལ་ཏེ་དེ་ལྟར་རེ་ལྟ་ཞིག་ཁོ་བོ་བྱིན་པས་ཡུན་རིང་སྡུག་ད་ནི་ཁོན་རྣམས་དྲན་བྱས་ཏེ་ཁྱོད་ཀྱི་རང་དོན་སེམས་པ་གཞོམ། ཨོ་དེ་གོ་དགོས་བ། ཡང་དེ་རྗེས་ད་ད་རིང་འདོད་ཚུལ་དེ་རེ་ཤག་འཁོར་ལོ་བའི་ཁབ་སྟེགས་བྱ་སྟེར་བ། ཡང་དེ་རྗེས། ད་དེ་ནས་མང་ཡང་ཅིག་སྔོན་གྱི་ད།

ཨན་དྲན་པའི་ག་རེ་ཟེར་ན་ཨ་ནི་མདུང་ད་མདུང་ཐུང་ཟེར་དེ་ཀོ་ཇི་ད་ང་ཚོ་ནམ་རྒྱུན་ང་ཚོ་ཅིག་མི་ལ་ཕར་འཛུགས་ཡ་དེ་རེད་བ་མདུང་མདུང་ཐུང་རྣོན་པོ་ཞིག་སོང་བ་ད་འདོ་དུང་དྲན་པ་དེ་ག་རེ་གཟུགས་སུ་བཀོད་རེད་མདུང་རྣོན་པོ་ཅིག་གཟུགས་སུ་བཀོད་ཨ་ནི་སྒོ་གསུམ་དེ་ག་རེ་ཟེར་ན་ང་ཚོ་སྒོ་གསུམ་ནི་ཅིག་མཁར་སྒོ་ཐོག་པོ་ཅིག་གཟུགས་སུ་བཀོད་ཨ་ནི་དེའི་འགྲམ་ལ་དེ་ཧའི་ང་དེ་མ་གཏོགས་མེད་ཟེར་དེའི་འགྲམ་གང་བྱས་སྡོད་དགོས་རེད་ཟེར་ན་བདག་ཏུ་འཛིན་པའི་བདག་འཛིན་ཟེར་མ་ནི་བ་རང་གཅེས་པ་གཅེས་འཛིན་དེ་གྲིམ་ན་ང་ཡང་གྲིམ་གྱི་ཡིན་ཟེར་རང་གཅེས་པ་གཅེས་འཛིན་དེ་ལྷོད་ན་ང་ཡང་ལྷོད་ཀྱི་ཡིན་ཟེར་འདོ་དུས་ན་ཅིག།

ངས་སེམས་ཅན་གྱི་སྲོག་གཅོད་མེད་ཟེར་དུས། སེམས་སྲོག་གཅོད་སྤོང་ཟེར་ཤེས་ཏེ་སེམས་ཅན་གྱི་དོན་སྤོང་དགོས་དོ། མ་བྱིན་ལེན་ལེན་པ། ངས་མ་བྱིན་ལེན་གྱི། ཨོ། ལགས་སོ། ཅིག་གི་ལས་ལ་ཞུགས་མེད་ཟེར་དུས། མ་བྱིན་པ་ལེན་ཟེར་དེ་སེམས་ཅན་གཞན་གྱི་རྫས་ལེན་གྱི་མེད་ཟེར་ཨ། ང་ཚོ་ཅིག་ཚུལ་ཁྲིམས་སྲུང་དགོས་པ། དེ་མ་གཏོགས་པའི་རང་གི། དངོས་པོ་ལེན་གྱི་མེད་ཟེར། ཚུལ་ཁྲིམས་སྲུང་ཡ་ཡོག་མ་རེད་དེ་ཡིན་ཙང། ཚུལ་ཁྲིམས་རྣམ་པར་དག་པ་ཞིག་བསྲུངས་པ་ཡིན་ན་སེམས་ཅན་ལ་བརྟེན་ནས་སྲུང་དགོས་དོ་མ་གཏོགས་སེམས་ཅན་མ་བརྟེན་ཚུལ་ཁྲིམས་སྲུང་ཡ་ཡོག་མ་རེད་ད་དོན་དུ་དེ་རེད། སེམས་ཅན་མེད་ན་ངས་སྲོག་གཅོད་སྤོང་གི་མ་རེད་སྲོག་གཅོད་སྤང་ཡ་ཡོག་མ་རེད།

ཨ་ནི་ཅིག། ཤ་ཁྲག་གདོས་བཅས་ཀྱི་ཕུང་པོ་ཁོ་རང་གྲུབ་གཞི་དེ་ཡང་ཚེ་འདིའི་ཕ་མ་གཉིས་ལ་བརྟེན་ནས་བྱུང་བ་འདུག་མདོ་དོན་ནི་སེམས་ཅན་ལ་བརྟེན་ནས་མ་གཏོགས། ང་རང་ཚོ་གིས་རང་གིས་སྒྲུབ་ཤེས་པའི་སོ་སོའི་ལུས་ལུས་སེམས་ཀྱི་སྟེང་ལ་ཡོད་དེ་བས་ད་ཅིག། ཅིག། ལུས་ཀྱི་སྟེང་དུ་རྡུལ་ཕྲ་རབ་ཅིག་ཡོད་མ་རེད་བསམ་ན་ང་རང་ཚོ་རང་གིས་སྒྲུབ་ཤེས་པའི་ཨ་སེམས་ཀྱི་སྟེང་གི་ཡོན་ཏན་དེ་ལ་ང་རང་ཚོ་རང་གིས་སྒྲུབ་ཤེས་པའི་ཆ་གཅིག་ཀྱང་ཡོད་མ་རེད་དེ་ཡིན་ཙང་ད་ག་རེ། དེ་ཐམས་ཅད་སེམས་ཅན་ལ་བརྟེན་ནས་བྱུང་གི་འདུག་བ།

བཞིན་བཟའ་ཟླ་ང་ཚོ་ད་ལྟ་ཚེ་འདིའི་བོད་ཀྱི་ཟས་གོས་གནས་མལ་རག་པ། དེ་འདྲའི་གི་བདེ་སྐྱིད་དེ་ཡང་སེམས་ཅན་ལ་བརྟེན་ནས་བྱུང་གི་འདུག་མདའ་གཞན་དག་ཏུ་བལྟ་བྱེད་མོད་ལག་མོ་སྒོམ་བྱེད་དང་འགྲོགས་ཏེ་ང་ཚོ་ཡོད་ན་མེད་ན་ང་རང་ཚོ་ལ་ཡོད་པའི་ཆ་གཉིས་རེད་ལུས་དང་སེམས་གཉིས་རེད་རེད་པ་ད་ལུས་སེམས་གཉིས་ཀ་གཏན་ནས་ཅིག་སེམས་ཅན་ལ་བརྟེན་བྱུང་གི་འདུག་བ་འོ་དེ་བསམ་སྟངས་ཡོད་འདུག་ག་ད་ད་འདི་ག་རེད་ཅིག་དེ་ལེགས་ཚོགས་ཐམས་ཅད་ཁོང་ལ་བརྟེན་ནས་བྱུང་ཟེར་བ། དེ་རེད་བ། བ་དེ་བྱས་ཙང་ན་བཞིན་གྱོང་དང་བུབ་ཀ་ཐམས་ཅད་རང་གིས་བླང་དགོས་རེད།

གྱོང་ཡོང་ཡག་དང་བུབ་ཀ་ཡོང་ཡག་གི་གཞི་ཐམས་ཅད་བྱེད་མཁན་ནི་སུ་རེད་ཟེར་ན་རང་གཅེས་པ་གཅེས་འཛིན་གྱིས་བྱས་པ་རེད་ཟེར་བ་དེ་ཡིན་ཙང་དེ་བྱེད་མཁན་ནི་ང་རང་ཚོ་རྒྱུད་ལ་འདུག་པ་དེ་ང་རང་ཚོ་དབང་གིས་བྱས་བཞག་པ་ཡིན་ཙང་སོ་སོ་རང་གི་ཚོར་གླེང་བ་རེད་གྱོང་དང་བུབ་ཀ་ཐམས་ཅད་རང་གིས་བླང་བའི་རྒྱུ་མཚན་ག་རེད་ཟེར་ན་འཇིག་རྟེན་ན་གནོད་པ་དང་སྡུག་བསྔལ་ཐམས་ཅད་རང་གཅེས་འཛིན་ལས་བྱུང་ཡོད་ཟེར་ཨོ་དེ་ཟེར་ཤག་བྱས་ཙང་ཁེ་དང་གྱོང་ཁ་ག་རེད། ག་ཟེར། དམ་ཚིག་བ་དང་གླང་རི་ཐང་པའི་ཚིག་བརྒྱད་ནང་ཡོད་རེད་བ།

ད་འདི་ཁེ་དང་རྒྱལ་ཁ་ཟེར་འདུག་འོ་འདི་ནང་དོ་རེད་བློ་སྦྱོང་དོན་བདུན་མའི་ནང་ལ་རེད་འོ་འདུག་ཅེས་བྱ་ཅེས་གསུངས་ཏེ་དེ་ལྟར་སྦྱངས་ན་དེ་ལྟར་སྦྱངས་ན་ཕོ་བ། ཕོ་བ་དུག་ཐབས་ཀྱིས་ན་བ་ལྟར་ཁྲེལ་མེད་གདུག་པ་དེ་ལྟ་བུ་དེ་ལྷན་ནེ་བ་ཞིག་སྡོད་ནས་འོང་ངོ། ད་དེ་ལྟར་སྦྱངས་པས་ན་བློ་སྦྱངས་པས་ན། རང་གཅེས་པར་འཛིན་པའི་གཅེས་འཛིན་འདི་ག་འདྲ་ཆགས་འགྲོ་རེད་ཟེར་ན་ཕོ་བ་དུག་ཐབས་ཀྱིས་ན་བ་ལྟར་ང་རང་ཚོ་ཕོ་བ་ནང་ལ་དུག་ཕོག་ནས་ཨ་ཅིག་ན་ཡོང་དུས་སྒང་ལ་ཨ་ཅིག་ལྷམ་ལྷེམ་ལྷེམ་རེ་བསྡད་ཡག་ཅིག་ཡོད་རེད་བ་དང་ང་ཚོ་ན་ཟུག་བཏང་ནས་བསྡད་ཡག་ཅིག་འོ་འདི་འདྲ་བུ་ཅིག་རང་གཅེས་པའི་གཅེས་འཛིན་འདི་དེ་འདྲའི་ཅིག་བསྡད་འགྲོ་རེད། ཨོ་དེ་རེད་དེ་ལྟར་སྦྱངས་ན་སྦྱངས་པ་ན་ཕོ་བ་ག་རེ་ཟེར་ན། དུག་ཐབས་ཀྱིས་ན་བ་ལྟར། ང་ཚོ་དུག་བཟས་ནས་ཨ་ཅིག། ཕོ་བ་ན་ཟུག་བཏང་གི་རེད་བ། ཨོ་དེ་འདྲའི་གིས་ན་བ་ན་ན་བ་ལྟར་ཨ་རང་གཅེས་པ་གཅེས་འཛིན་ག་འདྲ་ཆགས་འགྲོ་རེད་ཟེར་ན། ཁྲེལ་མེད་འདུག་པ། དེ། ལྷན། ཁྲེལ། ཁྲེལ། ཁྲེལ། ག་ཟེར་ཁྲེལ་མེད་འདུག་པ་ཟིག་རེད། ཁྲེལ་མེད་གདུག་པ་དེ་ག་རེད་ཟེར་ན། ལྷན་ནེ་བ་ཅིག་སྡོད་ནས་འོང་ད་ཁོང་ལྷོད་ཤིག་ཤིག་བསྡད་བསྡད་ཀྱི་རེད་ཟེར་གོ་ཟེར་བ་དེ་ཡིན་ཟེར། ཨོ། ད་དེ་ཙུག་མ་བྱུང་ན་ཟེར། ད་རང་གཅེས་པར་འཛིན་གཅེས་འཛིན་འདི་སྐྱོན་དུ་མཐོང་དེ་ལ་ཕར་གདོང་ལེན་ཅིག་བྱས། དེའི་མདོག་དག་གཞན་གཅེས་པར་འཛིན་གཅེས་འཛིན་ཅིག་མངོན་དུ་གྱུར་ནུས་པའི་དེ་འདྲའི་ཉམས་ལེན་ཅིག་མ་ཐུབ་སེལ་མི་འགྲོ་རེ་བ། དེ་ཙུག་མ་བྱུང་ན། དེ་ཙུག་མ་བྱུང་རིང་ལ། འོ་དེ་འདྲའི་མ་བྱུང་པའི་བར་ལ། མ་བྱུང་རིང་ལ། ཤམ་ཐབས་ག་རེ་ཟེར་ན་གཡག་ཁལ་ཅིག་ཟད། བུམ་པ་སྟོང་མགོ་ཐོག་ཏུ་བཞག། ཨ་ནི་ཚེ་རིལ་པོ་ཐོས་པ་བྱས་ཀྱང། ཨ་ནི་ཐམས་ཅད་ལོག་ནས་ཡན་ཡན་བྱས་ནས་སྡོད་པས། སྨྱོ་མཁས་པ་ཅུང་ཟད་ཀྱང་མེད་པར་བྱས་ནས་ཨོ་དེ་རེད་ཤག། ད་ཇི་སྲིད་རང་གཅེས་པར་འཛིན་པའི་གཅེས་འཛིན་འདི་སྐྱོན་དུ་བལྟས་དེ་ལ་ཕར་ཅིག་ང་ལོ་མོ་སོང་ཅིག་དགྲ་ལ་ངོས་འཛིན་བྱས་ནས་དེ་ཕར་ཅིག་ཕར་འབུར་འཇོམས་ཅིག་བྱེད་མ་ཐུབ་ན། དེ་མ་བྱེད་མ་ཐུབ་པའི་རིང་ལ། ང་རང་ཚོ་ལྟ་བུ་གྲྭ་པ་བྱས་ནས་རེ་བ་རབ་ཏུ་བྱུང། ཨ་ཤམ་ཐབས་འདབ། བྱེད་པོ་གྱོན་ནས་ཤམ་ཐབས་གཅིག་གོན་དེ་རྫོགས་ཡང་གཅིག་གོན་དེ་རྫོགས་མདོར་ན། ཤམ་ཐབས་གཡག་ཁལ་ཅིག་རྫོགས་པ་ཡིན་ནའི་ཟེར་གཡག་ཁལ་ཟེར་ན་གཡག་བཀལ་བའི་ཁལ་ལ་ཟེར་ན་ཨོ་ཆེན་པོ་རེ་བ། མེ་ཅིག།

དག་ན་ཤིང་དེ་འདྲ་ཅིག་མ་བྱུང་ན་བུམ་པ་སྟོང་མགོ་ཐོག་བཞག་བླ་མའི་སྐུ་མདུན་ནས་ང་ཚོ་ཚེ་དབང་ལྟ་བུ་ཞུས་བུམ་པ་སྟོང་ཕྲག་པོ་མགོ་ལ་བཞག་ཨ་ནི་ཚེ་རིལ་བུ་ག་ཚོད་ཅིག་ཟས་པས་ནི་ཐམས་ཅད་ལོག་ལོག་ནས་ཡིན་ཡིན་ཐམས་ཅད་ད་ང་ཚོ་མོ་སོང་ཅིག་ང་ཚོ་མོ་སོང་ལམ་ལོག་པ་གང་ཕྱིན་ཤ་རེད་རེད་བ་ཆོས་ཆོས་སྤྱིར་ཆོས་རེད་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་གཤའ་མ་གང་འགྲོ་ཐུབ་པ་མ་རེད་མོ་ཆོས་བི་ན་ཐམས་ཅད་ལོག་ནས་ཡིན་ཡིན་བྱས་ཀྱང་ཟས་ཀྱང་ཟོས་ང་ཚོ་ཚེ་རིལ་བུ

འདོད་པའི་སྙིང་ཁེགས་པ་ཅུང་ཟད་ཀྱང་མ་བྱུང། ད་སྙོམས་སུ་གཏོང་ལ་ཕལ་ཆེར་དྭངས་སྙིགས་ཀྱི་རེ་བཞག། ད་མདོར་བསྡུས་ན་ང་རང་ཚོ་འདོད་པའི་དོན། ཚེ་ཕྱི་མར་ཕན་ཆད་འགྲུབ་ཡག་གི་དོན་དག་དུད་འགྲོ་ཅིག་གཏན་ཁེགས་པ་འདི་ཅུང་ཟད་ཀྱང་འགྲུབ་ཐུབ་ཡོད་མ་རེད་ཟེར། རེད་པ། ད་རེད་རེད་པ་ད་རང་གཅེས་པ་གཅེས་འཛིན་གྱིས་གཅིག་ཁོ་འབུར་འཇོམས་བཏང་མ་ཐུབ་ན་ད་ནི་ང་ཚོ་ག་རེ་བྱས་པས་ནི། ཨ། ཞབས་བརྟན་ཕལ་ཆེར་སྟོང་ཕྲག་འབུམ་ཕྲག་བྱེ་བ་བརྒྱབ་པས་ནི། ཨན་ཅིག་མགོ། མགོ་ལ་བུམ་པ་སྟོང་ཕྲག་འབུམ་ཕྲག་བཞག་པས་ནི་ཚེ་ཕྱི་མ་ཁོའི་གཞན་དབང་དུ་འགྲོ་ནས་སླར་ཡང་ཁོས་ག་པར་ནས་འཁྲིད་འགྲོ་གི་རེད་པ། ད་འདི་གནས་སྐབས་འདྲ་ཆགས་པ་ཙམ་མི་འདུག།

ཕལ་ཆེར་མཐོང་མ་མྱོང་བའི་རི་དྭགས་ཡིན་ན TV དང་དེ་བཞིན་དུ་བ་དན་ལ་སེམས་ཅན་འདྲ་མང་ཡོང་འདུག་བ་རྔ་མ་ནག་པོ་བཅས་རེད་པ་ཨ་འདི་ནས་འདི་ལ་བྲང་ཁ་དཀར་པོ་ཡོད་ཞེས་གཟིགས་འདུག་འོ་དེ་ཁོ་རང་ཅིག་ཅིག་ནད་ཅིག་ཕོག་ཡ་ཞིག་འདུག་བ་ཁོ་རང་ག་རེ་ཟེར་ན་འབུ་ནད་ཐེབས་སྲིད་འདུག་འོ་ན་ཁོ་རང་གཟུགས་པོ་ལ་འབུ་བརྒྱབ་རྗེས་ན་ཚ་ཐེབས་ཡོད་རེད་ཟེར་འོ་དེ་འབུ་ནད་ཐེབས་སྲིད་སྟེར་བ་སྲས་མོ་འབུ་ནད་ལངས་ཡོང་དུས་གང་ལ་ཨ་ནི་ཅི་ཅི་ཕལ་ཆེར་ང་ཚོ་མོ་སོང་ཟ་འཕྲུག་ལངས་ཡོང་ཟུག་པ་ཟ་འཕྲུག་ལངས་ཡོང་ཨ་ང་ཚོ་མོ་སོང་ད་ཅི་བྱེད་འདི་བྱེད་མེད་པ་ཞིག

ཁུ་ཅིའི་རྣམ་འགྱུར་ངེས་པོ་ཞིག་སྟོན་དགོས་བསྟན་ཡོད་འདི་ཞི་བའི་གནས་ཐོག་ཅིག་ད་སོ་སོ་རང་གཅེས་པ་གཅེས་འཛིན་འདི་རེད་བ། ག་རེ་ནས་ད་ང་ཚོ་ཚོ་བ་ཅིག་ཅིག་འགྲོ་དུས་སྤྱོད་ལམ་གང་གི་གནས་སྐབས་སོང་ནས་སེམས་ལ་ཅིག་འཁྲུག་བསྡད་པའི་བཟོ་འདྲ་སེམས་ལ་ག་རེ་ཟེར་ན་ང་ཚོ་མོ་སོང་ཅིག་ཡར་དབུགས་ཁེངས་བསྡད་པའི་བཟོ་འདྲ་ཡོང་གི་འདུག་བ། ཧོ་འདི་ད་ཁོས་བྱས་རེད་འདི་ལ་ཡར་ཅིག་དབུགས་ཁེངས་བཅུག་ཡིན་རབས་འདི་དང་ཡར་འཁྲུག་བཅུག་ཡིན་རེད་ཁོ་ཡོང་རེད་ད་ད་ཁོ། རྩ་མེད་མ་བཟོས་ཀྱི་བར་དུ་ད་ད་སྲིན་མོ་ག་ས་ན་ཨ་ནི་ཅིག་འབུ་ནད་ལངས་བ་ད་ད་ང་ཚོ་བསྡད་ཚུགས་མ་རེད་ག་ས་ད་ནི་ཅི་བྱེད་འདི་བྱེད་མེད་བ། བདེ་བ་ལྷོད་ལྷོད་བསྡད་ཡོད་མ་རེད་ཟེར་བ་འདི་རེད་ད། ད་ཡང་གཅིག་གི་སེམས་ཞི་བདེ་བག་ཕེབས་སྔོན་འགྲོའི་རྒྱུན་གནས་པའི་ཉི་མ་དང། ཟླ་བ། ལོ་དང་ལོ་བདུན་ཕྲག་གཅིག་གི་སེམས་བདེ་བག་ཕེབས་གནས་ཚུལ་ཁག་ཁག་རེད་ད་ཕལ་ཆེར་རང་གཅེས་པ་གཅེས་འཛིན་ལ་ཕལ་ཆེར་སྐྱོན་ཐེབས་ཐེབས་འདི་འབུར་འཇོམས་བཏང་བསམ་པའི་ད། ཁུངས་ལ་བག་བརྩེ་རྒྱུ་རེད་ཕལ་ཆེར། ད་དེ་འདྲའི་མེད་ན་ང་རང་ཚོ་ལྟ་བུ་ནི་དཀའ་ལས་ཁག་པོ་རེད་ད་བ་འདི་ཟེར་རེད་འདི་ཡིན་ཙང་ད། ཅིག། ཞོགས་ཀས་ནས་བསམ་སྟངས་ཡིན་འདུག་ག་ལ་དངོས་འབྲེལ་ཅིག་ཡར་ལངས་ཨ་དངོས་འབྲེལ། དེ་འདྲའི་ལངས་རྒྱུ་བྱུང་བ་དེ་བླ་མའི་བཀའ་དྲིན་ཡིན་ཨང་བསམ་བསམ་བྱས་ཨང་བླ་མ་མདུན་ལ་བསྒོམས་བླ་མ་ལ་གསོལ་འདེབས་བྱས་བྱིན་རླབས་ཞུས་རེད་བ་ད་བྱིན་རླབས་ག་རེ་ཞུ་དགོས་ཟེར་ན་དེ་རིང་ཉིན་མོ་འདི་ནང་ལོགས་ལ་ཨ་མྱེས་དཔལ་གཅིག་སྤྱིར་ཆོས་དང་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་རང་གཅེས་པ་གཅེས་འཛིན་འདི་སྐྱོན་དུ་བཟུང་ནས་དེ་ལ་དགྲར་སོན་ལ་གཅིག་གཞན་གཅེས་པ་གཅེས་འཛིན་ཡོན་ཏན་དྲན་ནས་དེའི་གཞན་དབང་དུ་སོང་ནས་ཅི་བྱེད་སེམས་ཅན་གྱི་དོན་མ་གཏོགས་བྱེད་རྒྱུ་མེད་པ་ཅིག་དེ་འདྲ་བྱེད་ཀྱི་ཡིན་ཨ་དེ་དག་བྱེད་ནུས་པ་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ། བླ་མ་ལ་མོས་བྱིན་གྱིས་བརླབས་གསོལ་བ་བཏབ། ཨང་སོ་སོའི་བློ་སྦྱོང་གི་ཚིག་དུ་མའི་མ་བཏོན་རེ་བ། རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི་གཞི་དེ་ཕྱིར་བདག་གཞན་ཉམས་ལེན་སྙིང་པོར་བྱེད་པར་བྱིན་གྱིས་རློབས་ཚིག་འདི་བཏོན། ཨན་འདི་བར་ད་དུང་བདུན་འགྲོ་བ་རེད། མདོར་ན་བཟང་ངན་སྣང་བ་ཅི་ཤར་ཡང་ཆོས་ཀུན་སྙིང་པོ་སྟོབས་ལྔའི་ཉམས་ལེན་བྱང་ཆུབ་སེམས་གཉིས་འཕེལ་བའི་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས། ཚིག་འདི་བཏོན། ད་མདོར་ན་བཟང་ངན་སྣང་བ་ཅི་བྱུང་ཡང། རང་གཅེས་པ་གཅེས་འཛིན་དགྲ་ལ་བལྟས། གཞན་གཅེས་པ་གཅེས་འཛིན་ཡོན་ཏན་དུ་བཟུང་ནས་སྟོབས་ལྔའི་ཉམས་ལེན་དེ་མ་གཏོགས་ང་བྱེད་རྒྱུ་མེད་ཟེར་ས་ཞིག་ད་ང་ཚོ་ཉམས་ལེན་ཐམས་ཅད་ཚུར་སྒྲིལ་ན་སྟོབས་ལྔའི་ཉམས་ལེན་ལ་ཚུར་སྒྲིལ་རེད་ད་འོ་བློ་ཆོས་ན་ལེགས་རེད་སྟོབས་ལྔའི་ཉམས་ལེན་དེ་ལ་ང་ཚོ་གསོན་པའི་རིང་ལ་ཉམས་ལེན་གྱི་དོགས་འདྲི་ཟེར་ག་བ་འགྲིག་རེད། བློ་སྦྱོང་ཉམས་ལེན་བྱེད་མཁན་སྟོབས་ལྔ་ན་འགྲིག་གོ་རེད། ཨ་ཤི་བའི་གནས་སྐབས་སུ་ཡང་ང་ཚོ་ཅིག་འཆི་བའི་དགེ་སྦྱོར་འདི་ནང་ཡག་ཤོས་དེ་ག་ཟེར་ན་སྟོབས་ལྔའི་ཉམས་ལེན་དེ་རེད་ཟེར་བ་རེད་དེ་ཚ། མདོར་ན་བཟང་ངན་སྣང་བ་ཅི་ཤར་ཡང་ཆོས་ཀུན་སྙིང་པོ་སྟོབས་ལྔའི་ཉམས་ལེན་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་ཞིག་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བསྒྱུར་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས་ཟེར་དེ་འདྲས་ཅིག་གསོལ་བ་བཏབ་ཨ་ནི་སོ་སོ་ཡང་ལང་ཨ་ནི་ཅིག་དུད་འགྲོའི་སྟེང་ངོ་ཡང་དུད་འགྲོའི་སྟེང་ད་འདི་ཡིན་ཟེར་རེད་ཨ་ནི་འཆི་ཁའི་ཉམས་ལེན་འདི་ལྷག་བསམ་མེད་གསུངས་འདུག་ཨ་ད་ནི་བླ་མ་མཆོད་པའི་འོག་ལ་ཡོང་རེད་ལམ་སྣ་མ་ཟིན་འཆི་བའི་དུས་བྱས་ན་བཙན་ཐབས་འཚང་རྒྱ་བླ་མའི་འཕོ་བ་ཡི་སྟོབས་ལྔ་ཡང་དག་སྦྱར་བའི་གདམས་ངག་ནི་དག་པའི་ཞིང་དུ་བགྲོད་པར་བྱིན་གྱིས་རློབས་ཟེར་འདུག། དེ་ཡིན་ཙང་དག་པའི་ཞིང་དུ་ཡང་འགྲོ་ཡག་གི་ཉམས་ལེན་བཙན་ཐབས་ཀྱི་ཉམས་ལེན་གྱི་བླ་མས་ག་ཟེར་ན་ཨ་བཙན་ཐབས་ཀྱིས་ཡག། ཅིག་བཟུང་ནས་ཨ་བླ་མས་ག་ཟེར་ན་གདམས་ངག་སྟོན་གྱི་ག་ཟེར་ན། སྟོབས་ལྔའི་གདམས་ངག་དེ་མ་གཏོགས་ཡོད་མ་རེད་དེ་གསུངས་ཙང་ད་དེ་ཚོ་ཡིན་གཅིག་མིན་གཅིག་བསམ་གནང་དགོས་ཟེར་ལ། ཨཱ་དེ་སྲིད་རེད། ད་རྡོ་རྗེ་ལུས་འབྲེལ་ཞིང་སྲིད་རེད། ཡ་དེ་སྲིད་དེ་དག་འབད་ན་ད་དེ། ཨཱ་དེ་གོང་དུ། སྲིན་མོ་ནས་ཏཱ་ཏི་རི་སུ་ཨ་སྲིན་མོ་ནས་ཟེར་ཧ་གོ་སོང། སྲིན་མོ་ག་ས་སྲིན་མོ་བུ་ནད་ལངས་པ་ལྟར་ཅི་ཅི་ཅི་རུ་མ་བདེ། སྲིན་མོ་བུ་ནད་ལངས་པ་ལྟར་ག་རེ་བྱས་པས་ནས་ག་རེ་བྱས་པས་ནས་ཅིག་བདེ་ཤི་ཤི་མི་འོས་ད་ང་ཚོ་དར་ག་རེ་ནང་བཞིན་རེད་དོ། སྲིན་མོ་བུ་ནད་ལངས་པ་ནང་བཞིན་རེད་དོ་བ། ཞོགས་ཀས་ལངས་ནས་དགོང་དག་མ་ཉལ་བར་དུ་ག་རེ། སྲིན་མོ་བུ་ནད་ལངས་པ་ནང་བཞིན་རེད་རེད་དོ་བ། ད་ཨ་ལོའི་སྐྱེ་ནད་དེ་ཐུག་ནས་དུ་ཨ་ལོའི་སྐྱེ་ནད་དེ་ད་དུ་ནས་འདྲ་མི་འདྲ་ཅི་ག་ཅིག་འོར་དེ་ཡིན་ནས་སེམས་ན་འདི་དེང་ལ་སེམས་འཁྲུག་དེ་གི་དུ་བ་འོ་དུ་ཟེར་རེད་དེ་འཁྲུག་ཡ་གི་ཞེ་ཚིག་རབ་དེ་ད་ཁོ་རེད། བྱས་ཙང། ད་འདི་ལས་ང་རང་ཚོ་དྲང་པོ་བཤད་ན་འདི་ལ་དཔེ་ཅིག་ཡིན་གཅིག་མིན་གཅིག་ང་ལ་བསམ་བཏང་དགོས་ཡོད་ཟེར་རེད། འདི་ལ་བསམ་བཏང་ནས་མི་ཁོ་རང་རང་བཞིན་གྱི་མི་འདི་ལ་ཨ་ཅིག་ཞག་ཚི་ཡོད་འདི་གིས་ད་མ་འདྲ་ཆགས་ཡོད་ཟེར་རེད། དེ་རེད་པ། འདིར་བསམ་མ་གནང་ཅིག་དུ་དེ་བས་ན། ཁ་བལྟས་ཕྱི་ལོགས་རྐྱང་རྐྱང་ཚད་དེ་རེད་པ། དགྲ་ཅིག་ང་ཚོ་མ་སོང་ཅིག་གདོང་ཐུག་བྱེད་ཟེར་ཅིག་ད་ཁ་བལྟས་ཅིག་ཕྱི་ལོགས་རྐྱང་རྐྱང་ཞིག་བསམ་གནང་དེ། ཨ་རེ་ཁོ་ནང་ལོགས་ལ་དཔེ་ཅིག་ག་ཚང་བཤུས་པ་ནང་བཞིན་རེད་པ། སྤྱོད་འཇུག་བྱ་བ་ག་ཚང།

འདི་ཁོང་ཁྲོ་ཟ་སའི་གནས་རེད་གདོང་ཐུག་བྱེད་སའི་གནས་རེད་དེ་ཡིན་ཙང། ད་བྱོན་ཆུག་ཚིག་ཏུ་ད་བུ་བ་དེ་བྱས་ད་དོན་དེར་འབད་ནས་ད་དེ་འདྲས་ཅིག་རང་གཅེས་པ་གཅེས་འཛིན་སྐྱོན་དུ་བཟུང་དེ་ལ་ཕར་གདོང་ཐུག་བྱས་ནས་ཨ་ཉམས་ལེན་ཡག་པོ་བྱེད་ཐུབ་ན་ཟེར་བ་དོན་དེར་འབད་ནུས་ན་ཨ་ནི་གདོད། ཐེག་པ་ཆེན་པོ་རེད་ད་འབད་ནུས་ན་གདོད་ཟེར་དང་བ་ད་གཟོད་ད་གདོད་ཟེར་ད་གདོད་ཟེར་ན་ད་འདི་ནས་ཁྱེད་རང་ཐེག་པ་ཆེན་པོ་ཆགས་རེད་ཟེར་དེ་རེད་པ་ད་གདོད་ཟེར་དེ་རེད་གདོད། ཐེག་པ་ཆེན་པོ་རེད་ཡངས་པ་ཆེན་པོ་ཡངས་པ་ཟེར་དང་བ་ལ་བློ་རྒྱ་ཡངས་པ།

ད་ང་ཚོ། ཤེས་བྱ་ཡོན་ཏན་ག་ཚད་ཤེས་མེད་བློ་གྲོས་ཆེན་པོ་ཟེར་མི་འདུག་ད། རང་གཅེས་པར་འཛིན་ཤེས་བྱ་ཡོན་ཏན་ག་ཚད་ཤེས་མེད་ནས། རང་གཅེས་པར་འཛིན་པའི་གཅེས་འཛིན་གྱི་གཞན་དབང་དུ་སོང་བསྡད་ན། བློ་གྲོས་ཡག་པོ་རེད་མི་འདུག་ག་ས་བློ་གྲོས་ཆེན་པོ་རེད་མི་འདུག་བློ་གྲོས་ཆུང་ཆུང་རེད་ཤག་ད་བློ་གྲོས་ཆེན་པོ་ཡིན་ན་རང་གཅེས་པ་གཅེས་འཛིན་གྱི་སྐྱོན་ཡོན་དེ་ལ་ཕར་གཞུང་བཏང་འདུག་ཡིན་ན་བློ་གྲོས་ཆེན་པོ་ཡིན་ཟེར་རེད་གཞུང་གཞུང་ཆེན་པོ་ཞེ་དྲག་མ་ཤེས་མེད་ནས་བློ་གྲོས་ཆེན་པོ་རང་ཡིན་ཟེར་རེད་བློ་གྲོས་ཆེན་པོའི་བྱ་བ་དེ་ལ་ཟེར་གསུངས།

སྲིད་པ་འཁོར་བ་དང་ཞི་བ་མྱང་འདས་ལྟ་ཕྱོགས་འབྱེད་པའི་མྱང་འདས་ཐམས་ཅད་སྐྱོན་ཐམས་ཅད་ག་རེ་རེད་ཟེར་ན་རང་གཅེས་པ་གཅེས་འཛིན་པ་རེད་ད་ཁོའི་སྐྱོན་སྐྱོན་ཡོད་ན་ཁོའི་སྐྱོན་ཡིན་པས་ཐབས་ཟིན་བྲིས་དང་གོ་རེད་པ་མི་ལེགས་པའི་ཆ་ད་ང་ཚོ་མ་སུ་ངན་པའི་ཆ་ཡིན་ན་གང་ལས་སྐྱོན་ཞིག་དེ་ག་རེ་ཡིན་པའི་ཁྱབ་རེད་རང་གཅེས་པ་གཅེས་འཛིན་པའི་ཁྱབ་ཟེར་ན་འགྲིག་གོ་ད་འདུག་བྱས་དེ་དེ་ཡིན་ཙང་ཁོ་རྫོགས་མཐའ་ཡོད་མ་རེད་འདི་ཅིག་མཐའ་མེད་དེ། མཐའ་མེད་པ་རེད་དེ་འོན་ཀྱང་གོང་དུ་བཤད་པ་དེ་ཙམ་རེད་གསུང་རབ་དགོངས་འགྲེལ་གྱི་དོན་ཟེར་ད་ག་ཡིན་ར་གི་ད་འདི་གང་ལ་གསུང་བ་དེ་ཧ་ལས་པའི་ཅིག་ངོ་མཚུངས་པའི།

དོན། གསུང་རབ་དགོངས་འགྲེལ་སོ། གསུང་རབ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ། དགོངས་འགྲེལ་སོ། བསླབ་བཏུས་སྤྱོད་འཇུག་ལ་སོགས་པ། དེ་དག་གི་དོན། བླ་མ་དམ་པའི་མན་ངག་གིས། ད་བླ་མ་དམ་པའི་མན་ངག་ཟེར་ད་ལྟའི་དུས་སུ་བླ་མ་དམ་པའི་མན་ངག་རེད་དོ། དཔེར་ན། དགེ་བཤེས། ན་མོ། ཨན། གླང་རི་ཐང་པ། ཨན། ད་ག་ནང་བཞིན་དགེ་བཤེས་འབན་གུང་རྒྱལ་ལ་སོགས་ཁོ་ཚོའི་གདམས་ངག་དེ་ཚོ་སོ། ང་ཚོ་ཅིག། སེམས་ལ་བསྐོར་ཏེ། བླ་མ་འདི་འདི་གསུངས་བཞག་གཅེས་འཛིན་གྱི་སྐྱོན། རང་གཅེས་པ་གཅེས་འཛིན་སྐྱོན་གསུངས་འདུག་བླ་མ་འདི་གདམས་ངག་འདི་རུ་སྐྱོ་འདི་གདམས་ངག་འདི་འོ་གདམས་ངག་འདི་ཡིད་ལ་དྲན་ནས་ཨང་རང་གཅེས་པ་སོ་སོའི་པའི་སེམས་རྒྱུད་དུ་འདུག་ཀོ་མོ་རེ་ཟིག་རང་གི་སེམས་ཀྱི་མཚང་ཐོག་ཏུ་བསྐོར་བའི་ཚུལ་གྱིས་ཡང་ནས་ཡང་དུ་བསམས། ད་ག་ནང་བཞིན་ཡང་ནས་ཡང་དུ་བྱེད་དགོས་རེད་ཟེར་ཨ་ནི་ཡང་ནས་ཡང་དུ་ངེས་པར་རྟོགས་པར་བྱེད་དགོས་རེད་ཟེར་འདི་གསུང་དུ་བ། ད་དུས་དང་རྣམ་པ་ཀུན་དུ་བྱེད་དགོས་རེད་གསུངས་ཡང་སྐད་ཅིག་མེར་བ། འདི་ཡོད་ན་ཟེར། ད་ཕྱི་རོལ་ན་ཇི་ལྟ་བུ་ཞིག་འདུག་ཀྱང་སེམས་རྒྱུད་ཆོས་དང་འདྲེས། འདི་ཡོད་ན་ཟེར་དང་བ་ལ་རང་གཅེས་པ་གཅེས་འཛིན་སྐྱོན་དུ་བལྟས། ཨ་འདི་འབུར་འཇོམས་བྱས་ད་མདོར་བསྡུ་ན་དེ་འདྲའི་གཅེས་འཛིན་རང་གཅེས་པ་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་པ་གཅེས་འཛིན་གྱི་ཡོན་ཏན་གཉིས་ཤེས་པའི་ཐོག་དེ་ནས་དེ་གཉིས་ཀྱི་བར་ཉམས་ལེན་རབ་ཏུ་ཡག་པོ་བྱེད་ཐུབ་ན། དེ་ཡོད་ན། ཕྱི་རོལ་ན་ཇི་ལྟར་འདུག་ཀྱང་སེམས་རྒྱུད་ཆོས་དང་འདྲེས་ད། ཕྱི་རོལ་ན་ཇི་ལྟར། ཇི་ལྟ་བུར་ཞིག་འདུག་ཀྱང་སེམས་རྒྱུད་ཆོས་དང་འདྲེས་ད་ཕྱིའི་རྣམ་པ་དེ་ག་རེ་ཡོད་ནི་ཟེར་བ། ཕྱིའི་རྣམ་པ་དེ་ག་རེ་ཡོད་པས་ནི་ཁོ་གཅིག་ནང་ལ་ག་རེ་སོང་སེམས་རྒྱུད་ཆོས་དང་འདྲེས་བསྡད་པ་རེད། ད་དེ་འདྲའི་ཅིག་མ་བྱུང་ན་ཕྱིའི་རྣམ་པ་དེ་ཡིན་དུ་ཁ་བ་རེ་བཅད་ཨ་དུག་ལོག་རེ་ཡིན་དུ་ཁ་བ་རེ་གཙང་མ་རེ་བཀོད་ཞིབ་པ་ཅི་ཧ་བྱས་པས་ནི་སེམས་རྒྱུད་ཆོས་དང་འདྲེས་ཀྱི་ཡོད་མ་རེད་པ། ད་ཕྱིའི་རྣམ་པ་རང་གི་སྐྱོ་པོ་རེད་ཅིག་མདོག་ངན་པོ་རེད་ཅིག་ཨང་དུག་ལོག་དེ་ཡང་རྩབ་རེད་ཅིག་ཨའོ་དེ་འདྲའི་རིན་སྨོན་དུ་གོས་ཡ་མེད་བས་ནས་དེ་སེམས་རྒྱུད་ཆོས་དང་འདྲེས་སོང་རེད་ཟེ་དེ་རེད་དོན་དོན་ཐོག་ཏུ་འཁེལ་བ་ཡོང་ད་ང་ཚོ་དོན་ཐོག་ཏུ་འཁེལ་བ་ཡོང་གི་རེད་དེ་མེད་ན་ཟེ་ད་དེ་མ་བྱུང་ན་ཡོན་ཏན་དུ་མིང་དུ་བཏགས་པ་ཐམས་ཅད་ཀྱང་ད་རེད་བ་དེ་འདྲ་ཅིག་མེད་པས་ན་དཀར་པོའི་ང་ཐམས་ཅད་ག་ས་ན་ཅིག་གཞུང་ལ་གཞུང་ག་ས་ན་གཞུང་ད་གཞུང་ལུགས་རབ་འབྱམས་ལ་བ་མཁྱེན་གྱི་ཡོད་པ་དེ་བས་ཨེ་ནས་དེ་མ་བྱུང་ན་ཐམས་ཅད་བདག་འཛིན་གྱི་གསོས་སུ་གྱུར་ནས་བདག་འཛིན་གསོས་ཟེར་ནི་ཁ་ལག་རེད། བདག་འཛིན་གོང་ནས་གོང་དུ་ཡང་བཏང་ཡག་གི་ད་ང་ཚོ་མོ་གསུམ་རྒྱུ་རྐྱེན་ཆགས་འགྲོ་གི་རེད་གསོས་སུ་སོང་ནས་ཉོན་མོངས་པ་འཕེལ་བའི་གྲོགས་སུ་འགྱུར་ད་ཉོན་མོངས་འཕེལ་བའི་གྲོགས་སུ་འགྱུར་ཉེན་འགྱུར་ཉེན་ཡོང་བ་རེད་ད་རེད་བ། འོག་ཏུ་ཟེར་རེད་ད་ང་ཚོ་སྔ་མ་ཞིག་མ་བྱུང་ནི་མ་བྱུང་ཚར་ད་དེང་ཕྱིན་ཆད་འདི་བསམ་སྟངས་དགོས་ཟེར་རེད་དཔེ་ཆ་ལྟར་དགོས་དོན་རབ་འདི་འདི་ཡིན་རེད་བ། དགོས་དོན་རབ་འདི་རང་གཅེས་པ་གཅེས་འཛིན་གྱི་ཉེས་དམིགས། མཐོང་ནས་དེ་ལ་དགྲར་བཟུང་ཡ་གཅིག། གཞན་གཅེས་པར་འཛིན་པའི་ཡོན་ཏན་བཟུང་ནས་དེ་ཉམས་སུ་ལེན་ཡ་དེ་གཉིས་མ་གཏོགས་འགྲོ་ས་མེད་བསམ་ཚར་ནས་ཐོས་བསམ་སྒོམ་གསུམ་ག་རེ་བྱས་ནས་དེ་ལ་འབབ་པ་དེ་ལ་གཞོལ་བ་ཅིག་བྱེད་དགོས་ཡོད་ཟེར་རེད་དེ་བྱེད་ཐུབ་པས་ན་ཉོན་མོངས་པའི་གྲོགས་སུ་འགྲོ་གི་མི་འདུག་བ། གཞན། དཔེ་ཆ་གཅིག་ཤེས་གཉིས་ཤེས། འཛིན་གྲྭ་གཅིག་ཡར་འཕར་གཉིས་འཕར། ད་ང་ད་ལོ་ཕར་ཕྱིན་ཐོན་ཡོང་ཟེར་ཡ་གཅིག་སླེབས་ཀྱི་རེད་བ་དེ་ནས་དབུ་མ་ཐོན་ཡོང་ཟེར་མཛོད་ཐོན་ཡོང་འདུག་ཡང་བཀའ་པོད་ལྔ་ག་ཐོན་ཡོང་ཟེར་ད་ཁོ། གཅེས་འཛིན་དེ་ལ་དཔེ་ཆ་གཅིག་དང་དེ་ལ་བག་གདོང་དུབ་གཅིག་མ་ཐོན་ད་ཉོན་མོངས་ཤུགས་ཆེར་འགྲོ་རེད་བ་ང་རྒྱལ་ཤུགས་ཆེ་ཆེར་འགྲོ་རེད་བ།

ད་བཀའ་དྲིན་ཆེ་པོ་འདི་གི་ཚེ་ཡིན་པ་ཡིན་ཙང་ད་ང་ཚོ་གཅེས་པར་བཟུང་དགོས་རེད་པ། རེད་པ། འོ་དེ་ང་ཚོ་རྒྱུ་མཚན་ཚང་མ་ནང་ལ་གཞན་དག་གཅེས་པར་བཟུང་དགོས་ཡ་དེ་གཞི་རྩ་ག་རེ་བྱས་ཟིན་རེད་དེ་བ། བཀའ་དྲིན་ཆེ་པོ་ཡིན་པའི་རྒྱུ་མཚན་རེད་དེ་བ། ད་སེམས་ཅན་ཐམས་ཅད་རང་གིས་ག་རེ་བྱས་ནས་གཅེས་པར་བཟུང་དགོས་རེད་རྒྱུ་མཚན་སེམས་ཅན་ཐམས་ཅད་རང་ལ་ག་རེ་རེད་བཀའ་དྲིན་ཆེ་བ་རེད། བཀའ་དྲིན་ཆེ་ད་ག་འདྲ་རེད་ཟེར་ན་མ་བྱས་པའི་གནས་སྐབས་སུ་ཡང་བཀའ་དྲིན་དཔག་ཏུ་མེད་པ་བསྐྱངས་བཞག་རེད། མ་མ་བྱས་པའི་གནས་སྐབས་སུ་ཡང་བཀའ་དྲིན་དཔག་ཏུ་མེད་པ་བསྐྱངས་བཞག་རེད། མདོར་ན་སེམས་ཅན་ང་རང་ཚོ་དྲིན་མ་བསྐྱངས་པའི་སྐབས་སྐད་ཅིག་གཅིག་ཡོད་མ་རེད་ད་མདོར་བསྡུས་ན། ད་ནི་ང་རང་ཚོ་འདིར་སྐད་ཆ་བཤད་ཆོས་ཕར་ཚུར་བགྲོ་གླེང་རེ་བྱས་དེ་ཡང་སེམས་ཅན་གྱི་དྲིན་གྱིས་རེད།

སོ་སོར་སྦྱིན་པ་བཏང་ཟེར་འདུག་བས། ཡོད་མ་རེད། ངས་ང་རང་སྲོག་གཅོད་ཀྱི་མེད་སྲོག་གཅོད་སྤོང་ཡ་འདུག་བས། མི་འདུག་བ། ངས་ང་རང་ཚིག་རྩུབ་པོ་ལབ་ཀྱི་མེད་ཟེར་ནས་ལབ་ཡ་འདུག་བས། ཡོད་མ་རེད་བ། ཚིག་རྩུབ་སྤོང་དུས་ང་ངས་ཉིན་མོ་དེ་རིང་ང་རང་ཚིག་རྩུབ་པོ་ལབ་ཀྱི་མེད་ཟེར་ཚིག་རྩུབ་སྤོང་བའི་ཉམས་ལེན་འདུག་སྲིད་མ་རེད་བ། ཚིག་རྩུབ་སྤོང་བའི་ཚུལ་ཁྲིམས་ག་འདྲས་བསྲུང་གི་རེད་ཟེར་ན། ངས་སེམས་ཅན་ཕ་རོལ་པོ་ལ་ནམ་ཡང་ཚིག་རྩུབ་མོ་བཤད་ཀྱི་མེད་ཟེར་ཏེ་ཚུལ་ཁྲིམས་ཚིག་རྩུབ་སྤོང་བའི་ཚུལ་ཁྲིམས་ཉམས་སུ་ལེན་ཡ་འདུག་བ། དེ་ཡིན་ཙང་ད། མདོར་བསྡུས་ན་ད་ང་རང་ཚོ་སེམས་ཅན་གྱི་དྲིན་གྱིས་མ་བསྐྱངས་པའི་སྐབས་ཀྱི་དུས་ཚོད་སྐད་ཅིག་གཅིག་ཡོད་མ་རེད།

རེད་པ། ཨཱ་ཕ་མ་ལ་ང་ཚོ་གཅེས་པར་བཟུང་དགོས་ཡ་མི་འདུག་ག། རེད་པ། བླ་མ་ལ་གཅེས་པར་བཟུང་དགོས་ཡ་མི་འདུག་ག། དགེ་བའི་བཤེས་གཉེན་གཅེས་པར་བཟུང་དགོས་ཡ་མི་འདུག་ག། ག་རེ་བྱས་ཟེར་ན་རྒྱུ་མཚན་མི་འདུག་ག། རེད་པ། ད་རྒྱུ་མཚན་ག་རེ་བཀོད་དགོས་རེད་ང་ཚོས་བྱས་ན། ཤིན་ཏུ་བཀའ་དྲིན་ཆེ་བ་རེད་པ། ད་རྒྱུ་མཚན་དེ་ཕར་བཀོད་ནས་འོ་ན་སེམས་ཅན་ཐམས་ཅད་ཀྱང་གཅེས་པར་བཟུང་དགོས་པ་ཡིན་པར་ཐལ་རང་ལ་དྲིན་ཤིན་ཏུ་ཆེ་བའི་ཕྱིར། སེམས་ཅན་གྱི་དྲིན་མ་བསྐྱངས་པའི་སྐབས་ཅིག་མི་འདུག་ག། འོ་དུ་བྱས། ཞེས་གསུངས་ཏེ། སྤྱིར་ཐེག་པ་ཆེན་པོའི་རིགས་ཅན་གྱི་གང་ཟག་ལ། དབུ་མ་འཇུག་པ་ནས་གསུངས་པ་ལྟར་བྱམས་པ་དང་བྱམས་པ་སྙིང་རྗེ་ཐོག་མཐའ་བར་གསུམ་དུ་གལ་ཆེ་དེ་དག་དབུ་མ་འཇུག་པ་ནང་སྙིང་རྗེ་ཐོག་མཐའ་བར་གསུམ་གལ་ཆེ་བར་གསུངས་པ་རེད་བ་དེ་ཡིན་ཙང་ཐོག་མཐའ་བར་གསུམ་དུ་གལ་ཆེ་ལ། དེ་དག་སེམས་ཅན་ལ་བརྟེན་ནས་སྐྱེ་སྟངས་དེ་འདུག་བ། ད་གཞན་ད་ང་ཚོ་ལུས་རྟེན་དེ་ཚོ་ཕར་དེ་བཞག། ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སེམས། སྙིང་རྗེ་འདི་ཐོག་མཐའ་བར་གསུམ་དུ་གལ་ཆེ་བ་རེད་ཟེར་དབུ་མ་འཇུག་པ་ན་གསུངས་པ་རེད་བ། དེ་འདྲའི་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ་རྒྱུད་ལ་སྐྱེ་མཁན་རྐྱེན་སུ་རེད། སེམས་ཅན་རེད་བ། སེམས་ཅན་མེད་ན་ག་རེ་རེད། སྙིང་རྗེ་སྒོམ་སའི་ཡུལ་མ་ཡུལ་ཡོད་མ་རེད། སྙིང་རྗེ་སྒོམ་སའི་ཡུལ་མེད་ན་སྙིང་རྗེ་སྐྱེ་ཐུབ་མ་རེད། དེ་རེད། ད་སངས་རྒྱས་ཀྱི་རྒྱུ་ཐུན་མོང་མ་ཡིན་པའི་རྒྱུ་ག་རེ་རེད། སྙིང་རྗེ་རྩ་བ་རེད་བ་སྙིང་རྗེ་རེད་བ། སངས་རྒྱས་ཐུན་མོང་མ་ཡིན་པའི་རྒྱུ་སྙིང་རྗེ་ཡིན་ཙང་སངས་རྒྱས་ཐུན་མོང་མ་ཡིན་པའི་རྒྱུ་སྒྲུབ་མཁན་གྱི་གཞི་གཙོ་བོ་དེ་སེམས་ཅན་རེད་དོ། རེད་བ། སངས་རྒྱས་འབུམ་ཕྲག་ས་ཡ་མང་པོ་ཡོད་ནའང་སེམས་ཅན་མེད་ན། ང་རང་ཚོ་རྒྱུད་ལ་སྙིང་རྗེ་སྐྱེ་ཐུབ་མ་རེད་བ། རེད་བ། སངས་རྒྱས་ག་ཚད་མཆོད་བསྟོད་བྱས་ན་ང་ཚོ་རྒྱུད་ལ་སྙིང་རྗེ་སྐྱེ་ཐུབ་མ་རེད། ག་རེ་བྱས་ཟེར་ན། སྙིང་རྗེ་སྒོམ་སའི་སེམས་ཅན་ཡོད་མ་རེད་བ། ད་མདོར་བསྡུས་ན། ཐེག་པ་ཆེན་པོའི་རིན་ཆེན་གྱིས། ཨ་ནི་ཅིག་ཉམས་ལེན་གྱི་མཐར་ཐུག་བསྒྲབས་ཏེ་སྙིང་རྗེ་རྩ་བ་ཅན་གྱི་ཉམས་ལེན་བྱའོ་སྙིང་རྗེ་རྩ་བ་འདི། ཐུགས་སུ་བསྒྲབས་ཏེ་སེམས་རྒྱུད་འདི་དྲིལ། སྙིང་རྗེ་རྒྱུད་ལ་སྐྱེ་བ་འདི་སེམས་ཅན་ལ་བརྟེན་ནས་སྐྱེ་དགོས་འདུག། ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སེམས་ཅན་སྙིང་རྗེ་འདི་ཡང་རེད་བ། གལ་ཆེ་བ་དེ་ཡང་སེམས་ཅན་ལ་བརྟེན་ནས་སྐྱེ་སྟེ་རྒྱུ་མཚན་ག་རེ་ཟེར་ན། སེམས་ཅན་བདེ་བས་ཕོངས་པ་རྣམས་ལ་དམིགས་ནས་བྱམས་པ་སྐྱེ་དགོས་འདུག། སེམས་ཅན་ག་རེ་ཟེར་ན། མེ་ཚོགས་དཔུང་བ་ལྟ་བུས་གཟིར་བས་ད་མདོར་བསྡུས་ན་སྡུག་བསྔལ་གྱིས་མནར་བ་རེད་བ། མེ་ཚོགས་དཔུང་བ་ལྟ་བུས་གཟིར་བས་སེམས་ཅན་ལ་དམིགས་ནས་ག་རེ་སྐྱེ་དགོས་འདུག་དེ་དང་བྲལ་ན་སྙམ་པའི་ག་རེ།

དེ་འདྲའི་བསོད་ནམས་ཆེན་པོ་ཡོང་ཡ་དེ་སེམས་ཅན་དྲིན་རེད། ག་རེ་ཟེར་ན། ཁོའི་རྒྱུད་ལ། སེམས་ཅན་ལ་དམིགས་པའི་བྱམས་པ་དང་དེ་ནང་བཞིན་སེམས་ཅན་ལ་དམིགས་པའི་བརྩེ་བ། སེམས་ཅན་ལ་དམིགས་པའི་བྱང་ཆུབ་སེམས་དེ་འདྲའི་སྐྱེས་པ་ཡིན་ཙང་དེ་ལ་བརྟེན་ནས་ཁོ་ག་རེ་ཟེར་ན། མཆོད་པའི་ཞིང་མཆོག་ཏུ་འགྱུར་བ་རེད་ཟེར་གོ་རེད་བ། དེ་ག་པར་ཡོད་རེད་སྤྱོད་འཇུག་ལེའུ་དང་པོའི་ནང་ཡོད་པ།

ད་ཁོའི་རྒྱུད་ལ་བྱམས་པ་དང་བྱམས་སྙིང་བྱང་ཆུབ་སེམས་དེ་འདྲའི་སྐྱེ་ཡ་གཞི་རྩ་སུས་བྱས་རེད་སེམས་ཅན་གྱིས་བྱས་འདུག་ཁོ་དེ་འདྲའི་མཆོད་པའི་ཞིང་མཆོག་ཏུ་རེད་ཟེར་དེ་འདྲའི་ཅིག་ཅིག་ང་ཚོ་མ་སོང་ཅིག་བསྔགས་བརྗོད་བྱེད་ཡ་གཞི་རྩ་རབ་ཏུ་སེམས་ཅན་མཐུ་རེད་འདུག་སེམས་ཅན་མེད་ན་ཁོའི་རྒྱུད་ལ་ག་རེ་སྐྱེ་གི་མ་རེད་བྱམས་པ་དང་བྱང་ཆུབ་སེམས་སྐྱེ་གི་མ་རེད་དེ་མ་སྐྱེ་ན་ཁོ་དེ་འདྲའི་གི་ཁྱད་དུ་འཕགས་པའི་གང་ཟག་ཆགས་ཀྱི་མ་རེད་བ། བྱས་ཙང།

དེས་སེམས་ཅན་གྱི་དྲིན་ལ་བརྟེན་ནས་ཡུན་སྲིད་དང་ལྔ་སོགས་དེ་འདྲའི་ཞིག་འབྱུང་ཡང་དེའི་གཞིར་འདིར་སེམས་ཅན་སེམས་ཅན་མེད་ན། བཅོམ་ལྡན་འདས་དབང་བ་རྫོགས་སངས་རྒྱས་ཀྱིས་སྨྲ་བའོ། འོག་ཏུ་བསམ་གཏན་དང། དང་སོགས་འདོགས་ཕྱོགས་རེ་རེ་ད་དེའི་ནང་ལ་ཞི་བའི་སེམས་ཨ་ཕྱི་དུ་བ་ཅིག་གིས་མཆོད་རྟེན་ར་བ་བྱུང་ལ་དོན་ཚན་དུ་བ་ལ་ཨ་ནི་སེམས་ཅན་དུ་བ་སློང་མཁན་མང་པོ་བཞི་བཅུ་ཡོད་རེད་དེ་རྣ་བ་ཁོ་རེ་ལྟ་གི་མ་རེད། འོག་ཏུ་སུ་འདྲ་བ་མེད། རེ་བ་ལག་པ་ཆད་ཁྱོད་དེ་འདྲ་རྐང་པ་ཆད་ཁྱོད་དུ་འདྲ། དང་འདོད་པ་དངོས་འབྲེལ་ཅིག་ཧ་ལས་པའི་ཉམ་ཐག་དེ་འདྲ། དུ་སྨིན་ནོ་སྟ་གོན་ལྟ་གི་མ་རེད་ད། ད་བྱུང་ནས་འདི་ཞེས་གད་མོ་ད་ང་ཚོ་མོ་ཞེས་མོ་ཞེས་གད་མོ་ཤོར་དགོས་ཀྱི་རེད་བ། དྲང་མོ་བཤད་ན་ད་ང་ཚོ་ཉམས་ལེན་མང་པོ་ཅིག་ག་རེ་བྱེད་སྟངས་ལོག་རྐྱང་རྐྱང་བྱས་བསྡད་ཡོད་ས་རེད་བ། ད་འདི་གོམས་གཤིས་རེ་ཆགས་ཡོད་ཀྱི་རེད་དེ་འདྲའི་གོམས་གཤིས་ཆགས་བསྡད་ཡོད་ས་རེད། འོ་དེའི་སྔོན་མ་ག་རེ་ཟེར་ན། བོད་ཀྱི་བླ་མ་ཅིག་གིས་གསུངས་སོང་བ་ཁམས་སྟོད་མོ་ཕལ་ཆེར་བླ་མ་ཞིག། དེ་ཡིན་ན་རྫ་དཔལ་སྤྲུལ་ཡིན་ན་ད་གསལ་པོ་དྲན་མ་སོང་ད་བློ་སྦྱོང་ཉམས་ལེན་གནང་མཁན་ད་བྱང་ཆུབ་སེམས་ཉམས་ལེན་གནང་མཁན་ཞེ་པོ་གཅིག་རེད་ཤག་ཁམས་སྟོད་ཨ་འདི་དབུས་དབུས་གཙང་ལ་ཡང་ཕེབས་འདུག་བ་ལྷ་ས་ལ་ཕེབས་ཨ་ལྷ་ས་ལ་དཔེར་ཅིག་གནས་སྐོར་དེ་འདྲ་ཕེབས་ཀྱི་རེད་བ་ཕེབས་ཡོང་དུས་སྔར་ཕེབས་བའི་སྐབས་ཅིག་ལ་ཨ་འདི་ཐུགས་སྐྱོ་རེད་ཟེར་འདུག་བ་ད་ཐེག་པ་ཆེན་པོ་བསྟན་པ་ཉམས་ཤག་ཐུགས་སྐྱོ་རེད་ག་རེ་ཡིན་ཟེར་ན་ད་མི་དེ་ཚོ་ནི་དཔེར་ལྷ་སའི་ཇོ་ཁང་ཡོད་རེད་བ་གཙུག་ལག་ཁང་ཇོ་བོ་འདུག་བ་ཇོ་བོ་མཇལ་ན་འཚང་ཁ་ཤིག་ཤིག་ཞེ་པོ་འཚང་ཁ་ཡོད་རེད་བང་ཞེ་པོ་སྒྲིག་རེད།

ད་ཅི་ཟ་ཡག་མེད་འཐུང་ཡག་མེད། ཨ་ནི་ཅིག་དཔེ་ཉམ་ཐག་པོ་དེ་འདུག་གོན་ཡག་མེད་དེ་འདུག་ད་སློང་ཡོང་དུས་བར་མདོ་སྟག་ཧུང་ཧུར་ལྟ་མཁན་ཡོད་མ་རེད་ཟེར། ད་འདི་གཟིགས་ནས་ཨོ་ད་ཐེག་པ་ཆེན་པོའི་ཆོས་ཉམས་བཞག་སོང་རེད་ཟེར། རྒྱུ་མཚན་ག་རེ་ཟེར་ན། ཐེག་པ་ཆེན་པོའི་ཆོས་འདི་ག་རེ་རྩ་བ་ཅན་རེད། སྙིང་རྗེའི་རྩ་བ་ཅན་རེད་སེམས་ཅན་གཞན་སྡུག་བསྔལ་མནར་བ་ལ་མི་བཟོད་པའི་སྙིང་རྗེ་སྐྱེ་དགོས་རེད་བ། སེམས་ཅན་སྡུག་བསྔལ་མནར་བ་མི་བཟོད་པའི་སྙིང་རྗེ་སྐྱེ་དགོས་པ་མ་གཏོགས་ཁོས་ཅིག་སྤྲད་རོགས་གྱིས་ཟེར་ནས་སྤྲད་དགོས་པ་མ་རེད་ད། དང་འོ་རེ་བྱས་ནས་སྦྱིན་པ་བཏང་ཡས་དེ་བག་ཏང་ག་འགྲོ་གོ་ར་བ། ད་ཕྱིར་ལོ་ང་ཡས་ནས་བཏང་གོ་བ་མ་ད་དེ་ཐེག་པ་ཆེན་པོའི་བསྟན་པ་ཉམས་ཞན་དངོས་འབྲེལ་ཡིན་ཟེར་རེད་ད་ང་ཚོ་བོད་བརྒྱུད་ནང་བསྟན་གྱི་བསྟན་པ་དེ་ཐེག་པ་ཆེན་པོའི་བསྟན་པ་ཡིན་ཟེར་གོ་བ་རེད་དེ་མེད་མདོག་ད་ང་ཚོ་བསམ་བློ་ཡག་པོ་བཏང་ན་ཐེག་པ་ཆེན་པོའི་བསྟན་པ་དེ་དཔེ་ཉག་ཕྲ་བ་ཡིན་ཟེར་རེད་སེམས་རྒྱུད་ལ་བཀོད་ལེ་མི་འདུག་བ། འོ་དེ་ཚོ་མཉམ་མེད་ཇོ་བོ་རྗེ་བོད་ལ་ཕེབས་ཡས་སྐབས་དུས་སྐྱོ་པོ་ཞེ་པོ་ཅིག་གང་ན་གནས་སྟངས་ཡིན་ཟེར་རེད་རེད་བ། ཨ་ནི། བྱམས་པ་དང་སྙིང་རྗེ་སྦྱོང་མི་ཤེས་པའི་ཨ་ནི་བྱང་ཆུབ་སེམས་དཔའ།

ཐོབ་ཐང་རག་བྱས་ནས་འདི་ང་རང་གི་ཐོབ་ཐང་ཡིན་འདི་ང་རང་རག་དགོས་ཡ་འདི་ང་རང་གི་འཇོན་ཡིན་བསམ་ཚོད་ཞིག་གི་འདུག་བསམ་བློ་ཡག་པོ་ཏན་ཏན་ཡོང་གི་འོད་ཟེར་མ་ཚ་ཆུང་ཚ་ཆུང་ཚ་བསམ་སྟངས་དེ་རེད་བ། དགའ་བ་ཡིན་ནས་བསམ་སྟངས་དང་དེ་ཡིན་ཙང་ད་སེམས་ཅན་ཟེར་དེ་དྲིན་ཆེན་པོ་ཞིག་ད་གཞན་གཅེས་པ་བཟུང་དགོས་ཡ་དེ་གཞི་རྩའི་ཐུག་ས་རེད། རེད་བ། རང་དང་འབྲེལ་བ་རྒྱུན་ནས་མེད་བསྡད་མཁན། ཨ་ནི་ད་ག་ནང་བཞིན་རང་ལ་དྲིན་རྒྱུན་ནས་བསྐྱངས་མེད་མཁན་ཞིག་ན། གཅེས་པ་བཟུང་དགོས་ཡ་ས་ཡོད་མ་རེད། གོ་རྒྱུ་མཚན་མི་འདུག་བ། ད་རང་དང་འབྲེལ་བ་ཡོད་བ། འབྲེལ་བ་དམ་ཟབ་ཡོད་བ། ཨ་ནི་ང་རང་ཚོ་ལ་བཀའ་དྲིན་དཔག་ཏུ་མེད་པ་གི་དྲིན་བསྐྱངས་ཤེས་མཁན་ཅིག་ལ་གཅེས་པ་བཟུང་དགོས་ཡ་དེ།

བཟོད་པ་རེད། བཟོད་པ་བསྒོམ་ན་སེམས་ཅན་ལ་བརྟེན་ནས་བསྒོམ་པ་རེད་མ་གཏོགས་སེམས་ཅན་ལ་མ་བརྟེན་དགོས་བཟོད་པ་བསྒོམ་ཡག་ཡོད་མ་རེད་པ། དེ་རེད། ད་ལྟ་སྤྱོད་འཇུག་ནང་ཡོང་འདུག་བ། དེ་ཡང་སེམས་ཅན་ཆེ་བ་ངན་སོང་རེད་དགའ་ས་འདི་འདི་གང་ཕྱིན་ས་ས། དེ་འདྲའི་བཟོད་པ་བསྒོམ་ཡག་དེ་ཡང་སེམས་ཅན་ལ་བརྟེན་ཏེ་སེམས་ཅན་མེད་ན་བཟོད་པ་བསྒོམ་ས་ཡོད་མ་རེད་བ་ཚིག་སྦྱོར་རེད། ཨ་ནི་བཟོད་པ་ཅན་ཨ་ནི་བརྩོན་འགྲུས་བརྩམ་ཡག་ད་ག་རང་སེམས་ཅན་སེམས་ཅན་ལ་བརྟེན་ནས་བརྩོན་འགྲུས་བརྩམ་དགོས་བ། དེ་རེད། ཨ་ནི་དེ་ནས་བསམ་གཏན་ཤེས་རབ་ཆ་ཚང་སེམས་ཅན་བརྟེན་དགོས་མ་གཏོགས་གཞན་ཡོང་ཡག་ཡོད་མ་རེད་འདི་ཡིན་ཙང་འདི་གསུང་དགོས་བ་ཞིག་རེད། ཕ་རོལ་ཏུ་ཕྱིན་པ་དྲུག་ཡང་སེམས་ཅན་བརྟེན་ནས་སྐྱེ་བ་དང། ད་ག་ནང་བཞིན།

སྤྱོད་པ་རང་གི་ངོ་བོ་རྣམས་སེམས་ཅན་ལ་བརྟེན་ནས་བྱུང་ལ་ད་ལྟར་དེ་ཆ་ཚང་སེམས་ཅན་བརྟེན་ཅིང་འབྲས་བུ་སངས་རྒྱས་སྒྲུབ་པའི་རྒྱུ་ཚོགས་ཐམས་ཅད་ཀྱང་སེམས་ཅན་ལ་བརྟེན་ནས་བྱུང་བ་རེད། ད་སངས་རྒྱས་སྒྲུབ་ཡག་རྒྱུ་ཚོགས་མེད་ན་མེད་དོ་ཡོད་ཐམས་ཅད་ག་རེ་སེམས་ཅན་བརྟེན་ནས་བྱུང་གི་འདུག་ག། མངོན་པར་རྫོགས་པ་སངས་རྒྱས་ནས་ཨ་ནི་ག་ཟེར་ན་ལྷུན་གྲུབ་རྒྱུན་མི་འཆད་པའི་ཕྲིན་ལས་ཀྱང་དོན་བྱ་ཡུལ་སེམས་ཅན་བརྟེན་ད་ལྟ་རྫོགས་པའི་སངས་རྒྱས་ཐམས་ཅད་ཨ་ནི་ག་ཟེར་ན་ཕྲིན་ལས་རྒྱུན་མི་འཆད་པར་འཇུག་གི་རེད་ཟེར་འདུག་བ། རེད་པ། སངས་རྒྱས་ཐམས་ཅད་ག་རེ་སེམས་ཅན་སངས་རྒྱས་ཀྱི་ཕྲིན་ལས་ཐམས་ཅད་སེམས་ཅན་དོན་ལ། ད་ང་རང་ཚོ་ད་ལྟ་སངས་མ་རྒྱས་པའི་གནས་སྐབས་སུ་སེམས་ཅན་གྱི་དྲིན་ལ་བརྟེན་ནས་བྱུང་བ་ཡིན་རེད་པ།

སངས་རྒྱས་ཕྲིན་ལས་འཇུག་ས་མེད་ན་སངས་རྒྱས་ཀྱི་གནས་ཞེས་ལུས་ག་ཟེར་ན་ཕྲིན་ལས་རྒྱུན་མི་ཆད་འཇུག་ཐུབ་མི་འདུག་བ་སེམས་ཅན་དུ་ཕ་དེ་བཞག། འདི་བཅོམ་ལྡན་འདས་ལྟ་བུ་ཞིག་ཡིན་ན་སངས་སེམས་ཅན་མེད་ན་ཚར་རེ་བཅོམ་ལྡན་སངས་རྒྱས་ཚར་བས་ནས་བཅོམ་ལྡན་འདས་ག་རེ་ཨཱ་ནི་ཅིག་འོ་འདི་ག་རེ་ཕྲིན་ལས་འབད་མེད་ལྷུན་གྲུབ་ཡོད་མ་རེད། ག་རེ་ཟེར་ན། ཕྲིན་ལས་འཇུག་ས་ཞིག་དགོས་རེད་བ། འོ་འདི་རེད་དེ་ཡིན་ཙང་ད་སངས་རྒྱས་ཡིན་ནི་རེད་སེམས་ཅན་ཡིན་ནི་རེད་ད་ང་ཚོ་གང་འདྲ་ཞིག་ཡིན་ནི་སེམས་ཅན་ལ་བརྟེན་ནས་འཚོ་དགོས་ཡ་སེམས་ཅན་བརྟེན་ནས་ག་རེ་ཟེར་ན་ཁོ་རང་ཅིག་འདི་རེད་བཞག། གཅིག་བརྟེན་དགོས་ཡ་གཅིག་རེད་བཞག་འདིའི་རྗེས། འོ། འབྲས་བུ་སངས་རྒྱས་འགྲུབ་པའི་རྒྱུ་ཚོགས་ཐམས་ཅད་སེམས་ཅན་ལ་བརྟེན་ནས་བྱུང་མངོན་པར་རྫོགས་པར་སངས་རྒྱས་ནས་རྟག་འདི་བྲིས་སོ། མདོར་ན། ཐེག་པ་ཆེན་པོའི་རྒྱུ་འབྲས་ཐམས་ཅད་ཀྱི་རྩ་བ་ཨ་ག་རེ་རེད། སེམས་ཅན་གཅེས་པར་འཛིན་པ་གཅེས་འཛིན་ཡིན་ཏེ་ད་འདོད་ནས་དེ་ཡན་ཆད་རང་གཅེས་པ་གཞན་གཅེས་པར་འཛིན་པ་གཅེས་འཛིན་ཡིན་ནོ་གསུངས་རེད་པ། མདོར་ན་ཐེག་པ་ཆེན་པོའི་རྒྱུ་འབྲས་ཐམས་ཅད་ཀྱི་རྩ་བ་དེ་ག་པར་རེད་དེ་རེད། གཞན་གཅེས་པར་འཛིན་པ་གཅེས་འཛིན་རེད་པ། ཡིན་དེ་རེད། ཡིན་དེ་ད་སྤྱོད་འཇུག་ནང་ག་རེ་མིག་གིས་སེམས་ཅན་བལྟ་ན་ཡང་དེ་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་ཉིད་དུ་འགྱུར་རོ་ཞེས་དྲང་ཞིང་བྱམས་པའི་ཚུལ་གྱིས་བལྟ། ང་རང་ཚོ་མིག་གིས་ཕར་ཕར་ཅིག་ཕ་རོལ་པོའི་སེམས་ཅན་ཞིག་བལྟས་ནས་མི་ལ་བག་བག་ཅིག་ལྟ་སྟངས་ཡག་པོ་ཞིག་བལྟས་ཨ། དེ་ལས་དེ་ནས་སྨོན་ལམ་འགའ་རེ་བསྐྱར་བར་སེམས་ན། བལྟས་ནས་ཨ། འདི་དག་ཉིད་ལ་བརྟེན་ནས་བདག་དེ་འདྲ་བའི་སེམས་ཅན་དེ་ལ་བརྟེན་ནས་ད་སངས་རྒྱས་ཀྱི་རེ་བ། རེ་བ། ཐུགས་བསམ་བཏང་དགོས་རེད། ད་ང་ཚོ་འགྲོ་བ་ཡར་མར་འགྲོ་དུས་ང་ལ་ང་ལྟ་བུ་འདྲ་མང་འདྲ་ཐུག་མོ་འདུག་བ། དུད་འགྲོའི་རིགས་ཉམ་ཐག་པོ་རེ་ཐུག་ན་ཡང་མི་ཡིན་ན་མི་ཉམ་ཐག་པོ་རེ་ཐུག་དུས་ག་རེ་ནས་ད་ང་ཚོ་ཅིག་ཐུག་མེད་ན་ད་འདི་ཐུག་ནས་འདུག་ང་མི་ཡག་པོ་ཞིག་བ་སྟེ།

རྫིང་བུ་ཞིག་གཅིག་ད་ལེ་ཁོ་ཏག་ཏག་བཟོས་ཐུགས་སུ་བསམ་བསམ་ཅིག་ཡིད་ཚིམ་པོ་ཞིག་བྱུང་གི་འདུག་ད་ཁོ་ཏག་ཏག་བཟོས་པ་མ་རེད་ད་སོ་སོ་ཏག་ཏག་བཟོས་པ་རེད་ད་ཐུགས་ན་ལས་ངན་པོ་ཞིག་བསགས་རེད་བ་སོ་སོའི་ཕ་མ་སོ་སོ་དྲིན་ཆེན་པོ་ཡིན་ངེས་ཅིག་ལ་ཨང་ཅིག་ང་ཚོ་མོ་སོ་གནོད་པ་བྱས་རེད་བ་ད་མདོར་བསྡུས་ནས་གནོད་པ་བྱེད་ས་དེ་གཞིས་སུ་རེད་ད་སོ་སོར་གནོད་པ་བྱས་རེད་བ་ལས་ངན་པ་བསགས་ལས་ངན་པ་དེའི་རྣམ་སྨིན་སོ་སོས་མྱོང་དགོས་རེད་བ་ད་ཁོ་ལ་ད་གནས་སྐབས་ཀྱི་སེམས་མ་སྐྱིད་པ་ཙམ་ཨང་ཅིག་ད་ནང་བཞིན་སེམས་འཁྲུག་བཅུག་པ་དེ་ཙམ་མ་གཏོགས་ཚར་རེད་ད་ཁོ་ལ་སྡུག་བསྔལ་ཚར་རེད།

འདབ་པའི་འཛམ་བུ་གླིང་ཡུལ་གྲུ་ག་པར་ཕེབས་པ་ཡིན་ནའི། སེམས་ཅན་དང་ཅིག་མི་མཐོ་དམན་ག་འདྲ་ཞིག་དང་མཇལ་འཕྲད་གནང་བ་ཡིན་ནའི་འཛུམ་ས་ས་འདི་འཛུམ་འདི་ལས་ཡལ་གི་མི་འདུག་བ། ད་ལྟ་དགུང་ལོ་བརྒྱད་ཅུ་གྱ་བདུན་གྱ་བརྒྱད་ཕེབས་འཛུམ་ཡལ་གི་མི་འདུག་བ། འོ་དེ་མ་ཡལ་ཡང་དེ་ཐུགས་སྙིང་རྗེ་དང་སྙིང་རྗེ་རྩ་བ་བྱང་ཆུབ་སེམས་བཞི་པོ་དཔེ་མཐའ་མེད་དུ་འཕེལ་དེ་ཡིན་ཙང་ད་དེ་དེ་བས་རེད། མིན་ན་ང་རང་ཚོ་ལྟ་བུ་ནི་འཛུམ་སྟོན་ཁ་བྱས་ནས་འཛུམ་འཛུམ་མི་སྟོན་ཤག་པ་དེ་ཡང་སྐབས་རེ་ཡོད་པ་སྐབས་རེ་མེད་པ་ལྟ་བུ་ཞིག་རེད་སོ་སོའི་འདོད་པ་མཐུན་པོ་བྱུང་ན་འཛུམ་སྟོན་གྱི་རེད་སོ་སོའི་འདོད་པ་མ་མཐུན་ན་ད་ཁོང་ཁྲོ་ལང་འཛུམ་དེ་ཕར་ཡལ་འགྲོ་བ་རེད་བ།

ཨང། ལ་དྭགས་གྲྭ་པ་ལ་དྭགས་འགྲོ་གི་རེད་བ། སོ་སོ་སོ་སོའི་ལུང་པ་འདི་སྒྲ་བྱས་ཤིང་དྭགས་རང་མོན་པའི་གྲྭ་པ་ཟི་ལིང་རེད། ལ་དྭགས་གྲྭ་པ་ཟི་ལིང་རེད། དགོན་པ་འདི་ན་ལེ་ཚེ་སྟོན་ལ་དྭགས་གྲྭ་པ་ཡིན་ན་ག་རེ་རེད། ཨ་མོན་པའི་གྲྭ་པ་སེམས་ཡོད་ཨ་མ་རེད་དྭགས་པོ་གྲྭ་ཚང་གྲྭ་པ་ཡིན་སྲིད་བོར་བྱ་ཚང། ང་དྭགས་པོ་གྲྭ་ཚང་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཀྱི་ཡིན་ལབ་དང། ཨ་གཅིག་པོ་བྱེད། དེ་འཛིན་སྐྱོང་སྤེལ་གསུམ་བྱས་མཉམ་དུ་ཁུར་མཉམ་ལེན་གཅིག་རེད་བ། ཨོ་འདུག་སེ་རེད། རེད་བ། ད་ང་ཚོ་ལྟ་བུ་ཡོད་ན། གཅིག་ང་བོད་ནང་ཚུར་སླེབས་རྒྱུ་ཡིན་སྲིད། ཨོ། ཁོང་ཚོ་ལྟ་བུ་རྒྱ་གར་ནང་བསྐྱོད་ཀྱི་འདི་ཆོས་ཆུང་ཅིག་ད་འབྲི་ཡག་པོ་ཡོད་མ་རེད། ང་བོད་ནང་ཚུར་སླེབས་རྒྱུ་ཡོད་ཁྱོད་འབྱུང་པོ་ཡོད་ན་བོད་ལ་དེ་འདྲ་འགྲིག་བསྡད་ཡོང་གི་ཡོད་མ་རེད་བ། ད་ང་ཚོ་ཚོགས་པ་ཅིག་ནང་ཚུད་དུས་ཀྱང་སྐྱིད་སྡུག་མཉམ་མྱོང་རེད། ག་རེ། སྐྱིད་ན་སྐྱིད་ཅིག་རེད་སྡུག་ན་སྡུག་ཅིག་རེད་ཡག་པོ་བྱུང་ན་མཉམ་དུ་བེད་སྤྱོད་གཏོང་དགོས་སྡུག་བྱུང་ན་མཉམ་དུ་བེད་སྤྱོད་གཏོང་དགོས་རེད། སྡུག་བྱུང་དུས་ང་མི་ཕར་གཡོག་ཡག་པོ་བྱུང་དུས་ང་ངས་བྱས་ཡོད་ཟེར་བྱས་ཡོང་བ་མ་རེད། དེ་བྱས་པས་ང་ཚོ་ནམ་ཡང་ང་ཚོ་གཅིག་དུས་རྒྱུན་འཁྲུན་ཙམ་ཡོང་ཡོང་མ་ད་ད་ནི་མ་གཞི་ད་ལྟ་ཞེ་པོ་ཡག་པོ་ཆགས་བསྡད་པའི་སྲོལ་རེད་འདུག་ཨ། ང་འདི་ལོའི་ལོ་གསུམ་སོང་འགྲོ་འདུག་གོ་རྒྱུ་དུས་རྒྱུན་ཟམ་མི་འདུག་ཨ།

ཐེག་པ་ཆེན་པོའི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་སོ་སོས་ནུས་པ་གང་ཡོད་བཏོན་དགོས་པ། ཨོ་འདུག་སེ་རེད་དེ་ཡིན་ཙང་ད་ག་རེ་ག་ནས་འཕྲོས་རེད། དྲང་ཞིང་བྱམས་པའི་ཚུལ་གྱིས་བལྟ་ཟེར་ནས་འཕྲོས་རེད། སེམས་ཅན་ཐམས་ཅད་ལ་དེ་འདྲ་ལྟ་དགོས་ཡོད་ན། ང་རང་ཚོ་ནང་ཕན་ཚུན་ཅིག། ངོ་ནག་པོ་བསྟན་དེ་བ་ཡང་མི་འདུག་ཨ། ཆ་ཚང་འཛུམ་ཞིག་བསྡད་རེད་དེ་བ། ད་གཞན་ཡང་དཔེར་ན་ཞིང་ས་ཤིན་ཏུ་གཤིན་པ་ལ་ས་བོན་གྲུང་པོ་བཏབ་ནས་ལེགས་པར་སྲུང་ཞིང་བསྐྱངས་ན་སྟོན་ཐོག་བཟང་བར་འབྱུང་བ་མཐོང་ནས་ཞིང་ས་བཟང་པོ་ཆེས་ཆེར་གཅེས་སྤྲས་སུ་བྱེད་པ་ལྟར། ད་ང་ཚོ་ཞིང་ས་བཟང་པོ་ཧ་གོ་རེད་པ།

ཨོ་ཡ། ད་ནང་བཞིན་ཕར་ཕྱིན་དྲུག་ཉམས་ལེན་བྱས་ནས་ཡོང་གི་རེད་པ། ཨོ་ཏོ་དེ་ཡིན་ཙང། སེམས་ཅན་འདི་ག་རེའི་གཟུགས་སུ་བཀོད་རེད། ཞིང་ས་ཤིན་ཏུ་གཤིན་པའི་གཟུགས་སུ་བཀོད་རེད། ཨ་ནི་ང་རང་ཚོ་རྒྱུད་ལ་བྱམས་པ་དང་སྙིང་རྗེ་དེ་ཚོ་སྐྱེ་ཡ་དེ་དེ་ལ་བལྟས་ནས་ས་བོན་དེ། ད། བཏབ་པ་ཡིན་ན་སྐྱེ་གི་རེད་པ། ཕ། སེམས་ཅན་མི་ལ་སྙིང་རྗེ་མ་བསྒོམས་ན་སྐྱེ་ཡ་ཡོད་མ་རེད་པ། དེ་ས་བོན་ཕར་བཏབ་དགོས་རེད་ཞིང་ས་དེ་ལ། རེད་ཅེ། ད། སྲུང་ཞིང་བསྐྱངས་ན་དོན་གཉིས་མཐར་ཕྱིན་པའི་སངས་རྒྱས་ཀྱི་གོ་འཕང་འབྱུང་བར་རྟོགས་ནས། དོན་གཉིས་ད་མདོ་དེ་ནི་དེ་ལ་བརྟེན་ནས་དོན་གཉིས་མཐའ་ཕྱིན་སངས་རྒྱས་གོ་འཕང་བྱུང་བ་མཐོང་ནས་སེམས་ཅན་གྱི་ཞིང་ལ་ཆེས་ཤེས་བྱའི་ཆེད་དུ་གཅེས་སྤྲས་བྱས་ཏེ་ཕངས་ཤིང་སྡུག་པ་ཡིད་དུ་འོང་བའི་རྣམ་པ་ཅན་དུ་མཐོང་ནས་གུས་པར་བྱའོ། ད་ཡིད་འོང་གི་རྣམ་པ་ཅན་ཤིན་ཏུ་དགའ་ས་ན། ཅིག་ང་ཚོ་ཕངས་པ་རེད་པ། གཅེས་ཤིང་ཕངས་པའི་ཨ་ཅིག་སྡུག་པ་ཡིད་དུ་འོང་བའི་རྣམ་པ་ཅིག་བཏགས་པ་རེད། རེད་པ། མཐོང་ནས་ད་གུས་པར་བྱེད་དགོས་ད་སེམས་ཅན་གྱི་གུས་པར་བྱེད་དགོས་རེད་གསུངས་རེད་ད་དེ་ཅིག་གོ་བ་དེ་སྤྱོད་འཇུག་ན་གསུངས་འདུག་བ། སྤྱོད་འཇུག་ལས། དེ་བཞིན་སེམས་ཅན་ཞིང་དང་ནི་རྒྱལ་བའི་ཞིང་ཞེས་ཐུབ་པས་གསུངས། ད་ང་རང་ཚོ་སངས་རྒྱས་གོ་འཕང་སྒྲུབ་ཡ་འདི་ལ་ཞིང་གཉིས་ཡོད་རེད། ཞིང་གཅིག་ག་རེད་ཟེར་ན་སེམས་ཅན་གྱི་ཞིང་དེ་རེད། ཞིང་གཅིག་དེ་སངས་རྒྱས་ཀྱི་ཞིང་དེ་རེད། ཞིང་གཉིས་ཀར་བརྟེན་ནས་ང་སངས་རྒྱས་གོ་འཕང་སྒྲུབ་དགོས་རེད་བ། ཞིང་གཅིག་མེད་ནས་སངས་རྒྱས་གོ་འཕང་སྒྲུབ་དོ། ད་གཉིས་ཀ་སངས་རྒྱས་ཀྱི་ང་རང་མ་སོང་གོ་འཕང་སྒྲུབ་ཡ་གི་ཞིང་འདྲ་འདྲ་ཡིན་པ་ལ། ཨ་ནི་སེམས་ཅན་ལ་སངས་རྒྱས་ལ་ཤིན་ཏུ་གུས་པ་བྱས་སེམས་ཅན་ལ་ག་རེ་སྣང་མེད་བཏང་ཡ་དེ་རྒྱུ་མཚན་མིན་འདུག་དེ་རེད་བ། དེ་དག་མགུ་བྱས་མང་པོ་ཞིག་འདི་ལྟར་ཕུན་ཚོགས་ཕ་རོལ་ཕྱིན། འདི་དག་སུ་དང་ན་སེམས་ཅན་གྱི་ཞིང་དང་སངས་རྒྱས་ཀྱི་ཞིང་འདི་དག་གཉིས་པོ་འདི། མགུ་བྱས། མགུ་བྱས་མང་པོ་ཞིག། འདི་ལྟར་ཕུན་ཚོགས་ཕ་རོལ་ཕྱིན། ཨོ་དེ་རེད། དེ་ནས་སྔོན་སངས་རྒྱས་བཅོམ་ལྡན་འདས་ཐམས་ཅད། སེམས་ཅན་གྱི་ཞིང་དང་སངས་རྒྱས་ཀྱི་ཞིང་བརྟེན་ནས་སངས་རྒྱས་པ་རེད་པ་དེ་གསུང་དགོས་ས་རེད། འདི་ལྟར་ཕུན་ཚོགས་ཕ་རོལ་ཕྱིན། སྔོན་སངས་རྒྱས་ཚར་བའི་སངས་རྒྱས་དེ་ཡང་ཞིང་ས་དེ་ལ་བརྟེན་ནས་སངས་རྒྱས་རེད། ད་ལྟ་སངས་རྒྱས་བཞིན་པའི་སངས་རྒྱས་དེ་ཡང་དེ་ལ་བརྟེན་ནས་རྒྱས་པ་རེད། མ་འོངས་པ་སངས་རྒྱས་མཁན་སངས་རྒྱས་སེམས་ཅན་ཐམས་ཅད་ཡང་ཞིང་ས་འདི་གཉིས་ལ་བརྟེན་ནས་སངས་རྒྱས་དགོས་རེད།

གང་ཡིན་ཟེར་ན་ནང་ལ་མཆོད་པ་ཕུལ་བ་དེ་བཅོམ་ལྡན་འདས་ཀྱི། ད་བཅོམ་ལྡན་འདས་ཁོ་རང་བཞེས་པ་ཙམ་རེད་པ་གལ་སྲིད་བཞེས་པའི་དབང་དུ་བཏང་བ་ཡིན་ན་གདངས་རེད། ཕྱི་ལོགས་ལ་མཆོད་པ་ཕུལ་བ་དེ་གནས་སྐབས་སེམས་ཅན་དེའི་དཀའ་ངལ་སེལ་གྱི་འདུག་ཨ་ནི། བཅོམ་ལྡན་འདས་ཐུགས་མཁྱེན་པ་ཡོད་ཙང་མཁྱེན་གྱི་རེད་པ་ཨ། ད་ཁོས་སེམས་ཅན་ལ་སྦྱིན་པ་བཏང་སྟེ་འགྲིག་ཤག་སངས་སོང་ཐུགས་གཏིང་ནས་དགྱེས་འགྲོ་གི་རེད་པ། བཅོམ་ལྡན་འདས་ལ་མཆོད་པ་ཕུལ་བ་ལས་མཆོད་པ་ཕུལ་བ་དེ་གཅིག་བྱུང་སོང་སྒྲུབ་པའི་མཆོད་པ་དེ་རེད། ད་དྲང་ངེས་ང་ཚོ་ནང་ལོགས་ཤིང་ཏོག་ཕུལ་དགོས་ན་ལྷུང་བཟེད་བྱས་ཡོད་དོ་བ་འདི་ག་རེ་མཆོད་པ་རེད། ཟང་ཟིང་གི་མཆོད་པ་ཙམ་མ་གཏོགས་བྱུང་མི་འདུག་བ། འོ་ཡ་ཕྱི་ལོགས་ལ་སེམས་ཅན་འདི་ལ་སྦྱིན་པ་ཞིག་བཏང་དང་སེམས་ཅན་ཁོ་རང་དཀའ་ངལ་ཞིག་བསལ་སོང། ཨ་སངས་རྒྱས་བཅོམ་ལྡན་འདས་ལ་མཆོད་པའི་ནང་མཆོད་པ་ག་རེ་ཕུལ་རེད། སྒྲུབ་པའི་མཆོད་པ་ཕུལ་རེད། ཀ་ཤོད་སྒྲུབ་པའི་མཆོད་པ་དེ་རེད་པ་བཅོམ་ལྡན་འདས་ཀྱིས་སེམས་ཅན་ལ་སྙིང་རྗེ་བསྒོམ། ཨ་རང་གཅེས་པ་ཚོས་གཅེས་འཛིན་སྐྱུར་འདུག་དང་སེམས་ཅན་ཨ་ལས་གཞན་གཅེས་པ་བཟུང་གསུངས་ཡ་འདི་དེ་སྒྲུབ་པའི་མཆོད་པ་འདི་ཕུལ་རེད་བ། གཉིས་ཐོག་རེད་འདུག་བ། འོ་འདུག་ཟེར་ནང་ལོགས་ད་ང་ཚོ་འཚང་ཁ་ཞེ་པོ་རྒྱག་ངོས་བ་པང་པང་ཁྲིད་ཆས་ངོ་འགྲོས་ང་ཚོ་མང་པོ་འཚང་རྒྱག་ཡོང་ཨ་འདི་བ་ལ་འདི་ལྷུང་བཟེད་རེ་ཤིང་ཏོག་རེ་བཀང་རེ་ཤིང་ཏོག་དེ་ཟ་དཀའ་ལས་ཞེ་པོ་བྲན་ཡོང། འོ་ད་འདི་ཕུལ་རྒྱུ་མ་བྱུང་ན་བསྒྲགས་ཞིབ་རེད་འདུག་བ། ཨ། ནང་ལོགས་ལ་ལྷུང་བཟེད་དེ་མ་རག་ཅིག་ཕར་དཔུང་ཟུར་རྒྱབ་ཚུར་དཔུང་ཟུར་རྒྱབ། ནང་ལོགས་ལ་ལྷུང་བཟེད་ཅིག་ཅིག་ལག་པ་ཕར་ཚུར་འཐེན་ནས་ཤུགས་རྒྱག། ད་སངས་རྒྱས་བཅོམ་ལྡན་འདས་གཟིགས་དུས་དང་ད་ཕྱི་ལ་སེམས་ཅན་སྣང་བའི་ཚུལ། གདུལ་བྱའི་དེ་རེད། ཨ། ལྷུང་བཟེད་དེ་ཕུལ་ཚར་ན་མར་ཡོང་ཅིག་ཨ། རེད། ཞི་བའི་རྗེས་ད་དེ་རིང་ལྷུང་བཟེད་གང་རྒྱུ་ཞིག་ཟེར་བ་ཅིག་རེད་ཨ། སྒེར་ཆོས་རེ་མ་སྟོན་ན་མཚང་ཟེར་ད། འོ་ཡ། ད་བཅོམ་ལྡན་འདས་ག་ལེར་བཞུགས་ཨ། ཟེར་བ་སུ་རེད། ད་ང་རང་གི་སྤྱོད་པ་འདི་སྟོན་མཁན་ཡིན་ད། ཟེར། ད་སོ་སོས་རང་མཚང་སྟོན། ད་ག་རེ་བྱས་ན་ང་ཚོས་དེ་ནས་མ་ཧ་གོ་ལ་འདུག་ཟེར། རེད། དེ་ཡིན་ཙང་ག་རེད་ད་འདི་ས་སྤྱོད་འཇུག་ཚིག་འདི་ཡག་པོ་འདུག་བ་ད་སེམས་ཅན་གྱི་གུས་པ་བྱེད་དགོས་རེད་ཟེར་བ་གུས་པ་བྱེད་དགོས་རེད་ག་རེ་ཟེར་ན་སེམས་ཅན་དང་སངས་རྒྱས་གཉིས་པོ་ང་རང་ཚོ་མ་འོངས་པ་སངས་རྒྱས་སྒྲུབ་ཡག་གི་ཞིང་གཅིག་པོ་རེད་འདུག་བ། ལྷག་པར་དུ་སངས་རྒྱས་ལས་སེམས་ཅན་མ་ཧྲ་ནི་བེད་སྤྱད་བེད་སྤྱད་རྒྱུ་མེད་པའི་བཟོ་འདྲ་རེད། རེད་བ། སངས་རྒྱས་ག་རེ་ཟེར་ན་ང་ལ་ཆོས་སྒྲུབ་ཡག་ཉམས་ལེན་གསུང་ཡག་དེ་མ་གཏོགས་མི་འདུག་བ། རེད་བ། སངས་རྒྱས་བཅོམ་ལྡན་འདས་ག་རེ། སྙིང་རྗེ་དེའི་གོང་བུ་རེད་བྱང་ཆུབ་སེམས་དེའི་གོང་བུ་རེད་ཟེར་གྱི་འདུག་བ། དེ་དེ་ཙམ་མ་འདུག་མི་འདུག་བ་བསམ་འདུག་ན། ད་དེ་འདྲའི་སྙིང་རྗེ་སྒོམ་སའི་སེམས་ཅན། བྱང་ཆུབ་སེམས་ཉམས་ལེན་བྱེད་སའི་སེམས་ཅན་དེ་མེད་ན་ཚར་བ་དག་ཞི་རེད་དེ། ལོག་འདུག་ཟེར་རེད་དེ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ལས་སེམས་ཅན་ག་རེ། དྲིན་ཆེ་ཤོས་ཟེར་སེམས་ཅན་རེད་ང་བསམ་འདུག་ན། ངོ། དེ་ཉིད་ལས་ད་འདིར་བ། དེ་ཡང་སངས་རྒྱས། ད་འདིར་བཞིན། རྒྱལ་ལ་གུས་བྱེད་སེམས་ཅན་ལ་མིན། འོ་དེ་ད་འདི་བསམ་པའི་ཡོན་ཏན། ད་འདུག་བསམ་བཏང་ཆོག་གོ་ནི་རེད་གཟུགས་མེད་པ་བསམ་པའི་ཡོན་ཏན་རང་གིས་མིན་གཞན་ཡང་སེམས་ཅན་སངས་རྒྱས་ཀྱི་རྒྱུ་དང་སེམས་ཅན་གཞན་ཡང་སེམས་ཅན་སངས་རྒྱས་ཀྱི་རྒྱུ་དང་འབྲས་བུར་བཅས་པའི་འབྱུང་ཁུངས་སུ་མཐོང་ནས་ད་འདི་སེམས་ཅན་འདི་ག་རེད་སངས་རྒྱས་ཀྱི་རྒྱུ་ཡང་རེད། སངས་རྒྱས་ཀྱི་རྒྱུ་དང། ཨ་ནི། འོ་ལགས་སོ། སངས་རྒྱས་ཀྱི་འབྲས་བུ་ཡང་བཅས་པའི་འབྱུང་ཁུངས་སུ་མཐོང་ནས། འོ་ལགས་སོ། སེམས་ཅན་ལ་ཆེས་ཤིན་ཏུ་བཀུར་བར་བྱེད་དོ་ཨོ་དེ་རེད་པ། ད་མདོར་བསྡུས་ང་རང་ཚོ་སངས་རྒྱས་བསྒྲུབ་ཡག་རྒྱུ་ཡོད་ན་མིན་ན་དེ་སེམས་ཅན་རེད་དོ། དེ་ཡིན་ཙང་ཆེས་ཤིན་ཏུ་བཀུར་བར་བྱེད་དགོས་རེད་ཟེར་དགོས་དེ་ཉིད་ལས། ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ནའང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། སངས་རྒྱས་ཆོས་མཆོག་སྐྱེ་བའི་ཤས་སེམས་ཅན་རྣམས་ལ་ཡོད་པས་འདི་ཙམ་དག་གིས་ཆ་བསྟུན་ནས་སེམས་ཅན་རྣམས་ལ་སེམས་ཅན་མཆོད་བྱར་རིགས་པར་བྱ་ཞེས་སོ་ཟེར།